ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་བ་དབྱུག་ཟླའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་གཉིས་རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་རྒྱ་གར་གྱི་ལོ་གསར་ལྟར

ཡང་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་འདི་ག་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་རྒྱལ་ས་ཝ་ཤིང་ཊོན་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཟུང་འབྲེལ་སྒོ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་གྲོང་ཁྱེར་སན་ཧྥྲན་སི་སྐོའི་ནང་ཡོང་འཆར་ལ། ཞི་བའི་གོམ་བགྲོད་དང་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་བའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་འདི་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་རྒྱ་གར་གྱི་ལོ་གསར་ལྟར་སྲུང་བརྩི་ཞུ་བཞིན་པའི Diwali དུས་ཆེན་ཉིན་མོར་རྒྱ་གར་བ་རྣམས་ལ་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་འདུག། ད་རིང་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན་རྒྱ་གར་རྒྱལ་ཡོངས་ནང་དང་འཛམ་གླིང་གི་ས་གནས་གང་སར་གནས་པའི་ཧིན་རྡུའི་ཆོས་ལུགས་ལ་དད་གུས་ཡིད་ཆེས་བྱེད་མཁན་ཚོས Diwali ཞེས་ཡུལ་དེའི་ལོ་གསར་དུ་སྲུང་བརྩི་ཞུ་བཞིན་པའི་དུས་ཆེན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲིའི་གསུང་འཕྲིན་སྙིང་བསྡུས་ཤིག་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་སྩལ་གནང་མཛད་དོན་ལ། special day millions of Indian Enjoy Diwali so me as a Longest Guest of Indian Government། I also joined with you ཞེས་བརྗོད་པ་རེད། འདིའི་དོན་གཙོ་བོ་ནི་རྒྱ་གར་བ་ས་ཡ་མང་པོས་ད་རེས་དུས་ཆེན་ཁྱད་པར་ཅན Diwali སྲུང་བརྩི་ཞུས་ནས་དགའ་སྤྲོའི་ཚོར་བ་རོལ་བཞིན་ཡོད་པ་དང་མགོན་པོ་གང་ཉིད་རྒྱ་གར་གཞུང་གི་སྐུ་མགྲོན་རྒྱུན་རིང་ཤོས་དེ་ཡིན་པའི་ཆ་ནས་རྒྱ་གར་ཡུལ་མི་ས་ཡ་མང་པོའི་ལྷན་དུ་ལྡི་ཝཱ་ལི་དུས་ཆེན་སྲུང་བརྩིའི་ནང་ལྷན་བཞུགས་གནང་གི་ཡོད་ཅེས་གསུང་འཕྲིན་སྩལ་གནང་མཛད་འདུག་རྩ་བའི་རྒྱ་གར་ནང་གི་གྲངས་མང་ཧིན་རྡུའི་ཆོས་ལུགས་ལ་དད་གུས་ཡིད་ཆེས་ཞུ་མཁན་རྣམས་ཀྱིས་ལྡི་ཝཱ་ལི་ཞེས་པའི་དུས་ཆེན་དེ་ནི་རྒྱ་གར་གྱི་ཧིན་རྡུའི་ལྷ་རམ་རང་གི་ཡབ་རྒྱལ་པོའི་བཀའ་ལྟར་ལོ་བཅུ་བཞིའི་རིང་ནགས་གསེབ་ན་བཞུགས་སྐབས་ལངྐའི་བདུད་རྒྱལ་ར་ཝཱན་བཏུལ་བའི་རྗེས་སུ་ཨ་ཡོ་དྷྱའི་ཕོ་བྲང་ལ་ཕྱིར་ལོག་གནང་བར་མི་མང་རྣམས་དགའ་ཚོར་ཆེན་པོ་བྱུང་ནས་མར་མེ་དང་ཤོག་སྦག་སོགས་སྤར་ནས་དགའ་བསུའི་སྣེ་ལེན་གཟབ་རྒྱས་ཞུས་པའི་དུས་ཆེན་དུ་སྲུང་བརྩི་ཞུ་གི་ཡོད་པ་རེད། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང། རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་འགོ་ཁྲིད་གཞོན་པ། ཞུ། ཀྲའེ་ཏའོ་ཡིས། ཕྱི་རྒྱལ་དུ་གནས་སྡོད་བོད་མི་རྣམས་ཀྱིས་བོད་ནང་གི་བོད་པའི་སློབ་ཕྲུག་རྣམས་བཙན་དབང་ཐོག་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པའི་སྐྱོན་བརྗོད་དེར་ངོས་ལེན་བྱས་མེད་པ་རེད་འདུག་དེ་ཡང་ཁ་ཉིན་རེས་གཟའ་པ་སངས་ཉིན་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་འགོ་ཁྲིད་གཞོན་པ། ཞུ། ཀྲའེ་ཏའོ་ཡིས། རྒྱ་ནག་དམར་པོའི་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་སྐོར་སྙན་ཐོ་ཞིག་བཏོན་པ་དང་འབྲེལ། གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་ཐོག་བོད་ནང་བོད་པའི་སློབ་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་ནང་བཙན་དབང་ཐོག་འཇུག་པའི་སྙོན་འཛུགས་དེ་ཆེད་མངགས་ཀུན་སློང་ལོག་པ་བཟུང་བའི་ཐོག་བྱས་པ་ཞིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་དེ་བཞིན་རྒྱ་ནག་དམར་པོའི་གཞུང་གི་འགོ་ཁྲིད་ཞུ་ཡིས། ང་ཚོས་ཆོས་རྒྱ་མིའི་རིག་གཞུང་ལ་གཞི་བཅོལ་ནས་མཐུན་ཐབས་དེ་མུ་མཐུད་ནས་བྱེད་དགོས་པ་དང། བོད་བརྒྱུད་ནང་བསྟན་གྱི་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང་མཐུན་ཐབས་བྱེད་པ་ཡིན་ན། བོད་བརྒྱུད་ནང་བསྟན་དེ་རྒྱ་ནག་གི་དངོས་ཡོད་གནས་སྟངས་དང་མཐུན་ཐབས་ལ་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་གོང་ཞུས་རྒྱ་ནག་གཞུང་གིས་བཏོན་པའི་སྙན་ཐོ་དེའི་ནང། རྒྱ་ནག་དམར་པོའི་གཞུང་གི་འཆར་ཅན་ལྟར། བོད་ནང་དཔལ་འབྱོར་ཡར་རྒྱས་དང། སྤྱི་ཚོགས་བདེ་འཇགས་དང། ཁོར་ཡུག་སྲུང་སྐྱོབ་བྱས་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡིན་ནའང་བོད་དོན་ལས་འགུལ་སྤེལ་གནང་མཁན་དང་ནུབ་ཕྱོགས་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བ་དང། བོད་རང་བཙན་དང་ཡང་ན། བོད་དེ། རྒྱ་ནག་ནས་ཁ་བྲལ་རྒྱུའི་ལས་འགུལ་སྤེལ་མ་བཅུག་པའི་ཆེད་བོད་ཀྱི་རིག་གཞུང་ཐོག་དྲག་གནོན་བྱས་པའི་སྐྱོན་བརྗོད་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་དག་ཐོག་འདི་ལོ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་པ་རྣམས་ཀྱིས་སྐྱོན་བརྗོད་གནང་ཡོད་པ་མ་ཟད་ཨ་མི་རི་ཀའི་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་དེ་དག་དང་འབྲེལ་བ་ཡོད་པའི་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་ལ་དཔལ་འབྱོར་གྱི་ཉེས་ཆད་ཀྱང་བཀལ་ཡོད་པ་རེད།
ཡང་བོད་རང་སྐྱོང་ལྗོངས་ཅེས་འབོད་པའི་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུའི་ནང་ལྟ་སྐོར་ལ་རེས་གཟའ་ལྷག་པའི་ཉིན་འབྱོར་བ་དང་རེས་གཟའ་ཕུར་བུའི་ཉིན་བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མཱལ་དཱ་ཧཱལ་ཐུག་འཕྲད་བྱས་འདུག། དེང་སྐབས་རྒྱ་ནག་གི་དཔོན་རིགས་ཁག་བལ་ཡུལ་ནང་ཡོང་བ་དང་བལ་ཡུལ་གྱི་དཔོན་རིགས་ཚོ་རྒྱ་ནག་གི་ཞིང་ཆེན་མང་པོར་ལྟ་སྐོར་དུ་འགྲོ་རེས་བྱེད་བཞིན་པའི་ཁྲོད་འདིར་རེས་གཟའ་ལྷག་པའི་ཉིན་བོད་རང་སྐྱོང་ལྗོངས་ཅེས་འབོད་པའི་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སྣེ་ཁྲིད་པའི་རྒྱ་ནག་གི་སྐུ་ཚབ་ཚོགས་ཆུང་ཞིག་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུར་སླེབས་འདུག་དེའི་ཉིན་གཅིག་གི་གོང་དེ་རེས་གཟའ་མིག་དམར་གྱི་མཚན་མོར་བལ་ཡུལ་གྱི་སི་པི་ཨེན་ཞེས་པའི་དམར་ཤོག་ཚོགས་པའི་ཚོགས་གཙོ་མ་ཧ་དེབ་ཀུ་མར་ནེ་པཱལ་རྒྱ་ནག་ནང་གི་གྲོང་ཁྱེར

དེ་དང་མཚུངས་པར་བོད་ནང་གི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་རེས་གཟའ་ལྷག་པའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཏ་མན་གྲུར་ཉིན་གྲངས་ལྔའི་རིང་ལྟ་སྐོར་ལ་འབྱོར་སྐབས་བལ་ཡུལ་གྱི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཨུར་མི་ལཱ་ཨར་ཡཱལ་བལ་ཡུལ་གྱི་རྒྱལ་སའི་གནམ་ཐང་ལ་རྒྱ་ནག་གི་སྐུ་ཚབ་ཚོར་དགའ་བསུ་ཞུ་བར་ཕྱིན་འདུག་བལ་ཡུལ་གྱི་ཕྱི་སྲིད་ལས་ཁང་ལྟར་ན།

བོད་དང་བལ་ཡུལ་གཉིས་བར་ས་འབྲེལ་རིང་པོ་ཡོད་སྟབས་བལ་ཡུལ་གྱི་དཔོན་རིགས་དང་བལ་ཡུལ་ནང་ཡོང་བའི་རྒྱ་ནག་གི་དཔོན་རིགས་ཚོའི་བར་འབྲེལ་ལམ་ཡར་རྒྱས་གཏོང་ཕྱོགས་དང་དེ་སྔོན་བལ་ཡུལ་གྱི་སྲིད་བློན Pushpa Kamal Dahal རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་མཚན་རྟགས་བཀོད་པའི་ཡུལ་གྲུ་གཉིས་བར་བཞག་པའི་གྲོས་མཐུན་ཁག་ལག་ལེན་བསྟར་ཕྱོགས་སྐོར་གྲོས་བསྡུར་བྱ་རྒྱུ་ཡིན་ལུགས་བརྗོད་འདུག་ད་རིང་རེས་གཟའ་ཉི་མའི་ཉིན་རྒྱ་མིའི་དཔོན་རིགས་དེ་དག་དེ་སྔོན་ས་ཡོམ་ཤུགས་ཆེ་བརྒྱབ་ཡུལ Bhaktapur སླར་གསོའི་ལས་གཞི་ཁག་ལ་ལྟ་སྐོར་ལ་བསྐྱོད་རྒྱུ་དང་དེ་ནས་ཤྲི་ལངྐར་འགྲོ་འཆར་ཡོད་པའི་གནས་ཚུལ་འདུག། ཡང་ལོ་འདིའི་རྒྱ་ནག་གི Singles Day། ཕོ་རེང་མོ་རེང་གི་ཚོང་གི་ཉིན་མོ་ཞེས་པ་དེ་ཁ་སང་རེས་གཟའ་སྤེན་པའི་ཉིན་མཇུག་སྒྲིལ་ཟིན་སྐབས་ཚོང་དེ་སྔོན་གྱི་ལོ་ཁག་ལྟར་བྱུང་མེད་པ་རེད་འདུག་དེ་ཡང་རྒྱ་ནག་གི VO2 Asia། Pacific ཞེས་པའི་དྲ་རྒྱའི་ཚོང་དོན་ཞིབ་འཇུག་གི་ཚན་པ་དེ་འགོ་འཛུགས་གནང་མཁན Vincent Marion ཞུ་བས་དེང་སྐབས་རྒྱ་ནག་ནང་གི་དངོས་ཟོག་བེད་སྤྱོད་གཏོང་མཁན་མི་མང་ཚོའི་དངུལ་བེད་སྤྱོད་གཏོང་ཕྱོགས་ཐོག་འགྱུར་བ་ཕྱིན་ཡོད་པ་དང། དངོས་ཟོག་བེད་སྤྱོད་གཏོང་མཁན་རྣམས་ཀྱི་ཤེས་ཡོན་དྲག་ཏུ་ཕྱིན་ཡོད་པ་མ་ཟད་ཁོང་ཚོས་དངུལ་བེད་སྤྱོད་གཏོང་ཕྱོགས་ཐོག་གཟབ་གཟབ་བྱེད་ཀྱི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་བཞིན་ཁོང་གིས་ལོ་འདིའི་ནང་རྒྱ་ནག་གི་ཕོ་རེངས་མོ་རེངས་ཉིན་མོར་དངོས་ཟོག་བེད་སྤྱོད་གཏོང་མཁན་གྱི་མི་དམངས་རྣམས་ཀྱིས་དངོས་ཟོག་ཉོ་བའི་འབོར་དེ་བརྒྱ་ཆ་བཞི་བཅུ་ཞེ་གཉིས་ཡིས་ཉེར་མཁོའི་དངོས་ཟོག་ཉོ་བ་ལས་རིན་གོང་ཆེ་བའི་དངོས་ཟོག་མཁོ་སྒྲུབ་བྱས་མེད་པའི་སྐོར་བརྗོད་འདུག་ཡང་དྲ་རྒྱའི་ཐོག་དངོས་ཟོག་ཚོང་འགྲེམས་ཁྱབ་བསྒྲགས་བྱེད་མཁན། Liu Gas། ཟེར་བ་ཞིག་གིས་ཀྱང་ལོ་འདིའི་ཕོ་རེངས་མོ་རེངས་ཀྱི་ཚོང་གི་ཉིན་མོར་འདས་པའི་ལོ་གཉིས་ནང་ལྟར་ཚོང་རྒྱུག་དེ་ཙམ་བྱུང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་སྔ་ལོ་རྒྱ་ནག་ནང་ཕོ་རེངས་མོ་རེངས་ཀྱི་ཉིན་མོར་དངོས་ཟོག་ཚོང་སྒྱུར་དེ་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་བརྒྱ་དང་ལྔ་བཅུ་ང་གསུམ་བྱུང་ཡོད་པའི་སྐོར་ཚོང་གཉེར་ཐོག་སློབ་སྟོན་གནང་མཁན་གྱི་ཚན་པ། Bain། ཞེས་པ་དེས་བརྗོད་ཡོད་པ་རེད་འདུག་ལོ་འདིའི་རྒྱ་ནག་ནང་གི་ཕོ་རེངས་མོ་རེངས་ཚོང་གི་ཉིན་མོ་དེ་བདུན་གཅིག་ལྷག་གི་རིང་བྱས་ཡོད་པ་དང། དེ་ཐོག་མར་ཕྱི་ལོ་ཉིས་སྟོང་དགུ་ལོར་རྒྱ་ནག་གི་དྲ་རྒྱའི་ཐོག་ཚོང་གི་ལས་དོན་གཉེར་མཁན་ཨ་ལི་སྦ་བྷ་ཞེས་པའི་ཚོང་གཉེར་ལས་ཁང་དེས་འགོ་འཛུགས་བྱས་པ་ཞིག་ཡིན་པ་རེད་འདུག་ཡང་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཇཱེ་ནེད་ཡེ་ལེན་མཆོག་གིས་རྒྱ་ནག་དང་དཔལ་འབྱོར་ཐོག་འབྲེལ་ལམ་དེ་བཟང་པོ་ཞིག་གཉེར་རྒྱུར་འབད་བརྩོན་གནང་བཞིན་ཡོད་པའི་སྐོར་གསུངས་འདུག་ཡིན་ནའང་ཁོང་གིས་རྒྱ་ནག་གཞུང་གིས་ར་ཤི་ཡས་ཡུག་ཀེ་རེན་གྱི་དམག་འཐབ་དེར་ལག་ཆ་སྤྲོད་མཁན་གྱི་རྒྱ་ནག་གི་ཚོང་གཉེར་ལས་ཁང་དེ་དག་ཐོག་བཀག་སྡོམ་མ་བྱས་པ་ཡིན་ན་དཔལ་འབྱོར་གྱི་ཉེས་ཆད་བཀལ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཁོང་གིས་གོང་ཞུས་ཀྱི་གཏམ་བཤད་དེ་རྒྱ་ནག་གི་སྲིད་བློན་གཞོན་པ་ཧི་ལི་ཧྥེང་ལྷན་ཉིན་གཉིས་ཀྱི་རིང་མཇལ་མོལ་གནང་བའི་རྗེས་གསར་འགོད་པར་བརྗོད་ཡོད་པ་རེད་འདུག་ད་དུང་ལྕམ་ཡེ་ལེན་མཆོག་གིས་ང་ཚོས་རྒྱ་ནག་དང་དཔལ་འབྱོར་ཐོག་འབྲེལ་ལམ་མེད་པ་བཟོ་ཐབས་བྱེད་ཀྱི་མེད། དེ་འདྲ་བྱས་པ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་ཙམ་མ་ཟད་འཛམ་གླིང་གི་བརྟན་ལྷིང་ཐོག་གནོད་སྐྱོན་གཏོང་གི་རེད་ཅེས་གསུངས་འདུག་ཡང་ཁོང་གིས། འདས་པའི་ཉིན་གཉིས་ཀྱི་རིང། སྲིད་བློན་གཞོན་པ་ཧི་དང་ངོས་གཉིས་ཀྱིས་བཀའ་མོལ་དེ་གསང་པོ་ཞིག་དང། ཐད་ཀར་དང། དོན་འབྲས་ལྡན་པ་ཞིག་གནང་ཡོད། ཕན་ཚུན་དངོས་སུ་ཐུག་འཕྲད་བྱེད་པའི་ཕྱི་དྲིལ་གྱི་འབྲེལ་ལམ་དེ་ལས་ལྷག་པ་ཡོད་པ་མ་རེད་ཅེས་དང། ཁོང་རྣམ་པ་གཉིས་ལོ་རྗེས་མར་རྒྱ་ནག་ནང་སླར་ཡང་མཇལ་མོལ་གནང་རྒྱུའི་མོས་མཐུན་བྱུང་གནང་བའི་སྐོར་གསུངས་འདུག་གོང་ཞུས་ཨ་མེ་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་དང་རྒྱ་ནག་གི་སྲིད་བློན་གཞོན་པ་ལི་ཧྥེང་གི་མཇལ་མོལ་དེ་ཨ་མེ་རི་ཀའི་སྲིད་འཛིན་ཇོ་བྷ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅི་ཕིང་རྣམ་གཉིས་ཨ་མེ་རི་ཀའི་ནུབ་ངོས་གྲོང་ཁྱེར་སན་ཧྥི་རན་སི་སྐོ་ནང་མཇལ་མོལ་མ་གནང་སྔ་ནུབ་དེར་བྱུང་ཡོད་པ་རེད།
ཡང་བལ་ཡུལ་གཞུང་གིས་ཉེ་དུས་ཡུལ་དེའི་ནུབ་ཕྱོགས་ཀྱི་རྫོང་ཁོངས་གཉིས་ནང་ས་ཡོམ་བརྒྱབ་པའི་རྐྱེན་གྱིས་ཁང་པ་རྡིབ་སྐྱོན་དང་གནོད་སྐྱོན་བཏང་སྟེ་སྡོད་གནས་མེད་པར་གྱུར་བའི་ནང་མི་རེར་འཕྲལ་སེལ་རིང་སྡོད་གནས་གསར་རྒྱག་ཆེད་ཧིན་སྒོར་ལྔ་ཁྲི་རེ་སྤྲོད་རྒྱུའི་ཐག་གཅོད་བྱས་ཡོད་པའི་གནས་ཚུལ་འདུག་བལ་ཡུལ་གྱི་ནུབ་ཕྱོགས་རྫོང་ཁོངས་ཇཱ་ཀར་གོ་དང་རུ་ཀུམ་ཞེས་པ་གཉིས་ནང་སྤྱི་ཟླ་བཅུ་གཅིག་པའི་ཚེས་གསུམ་ཉིན་ས་ཡོམ་བརྒྱབ་ནས་ཁང་ཁྱིམ་བརྒྱད་སྟོང་ལྷག་ལ་གནོད་སྐྱོན་བཏང་བ་དང་དམའ་མཐར་ཡང་མི་གྲངས་བརྒྱ་དང་ལྔ་བཅུ་ང་བཞི་ཙམ་རྐྱེན་ལམ་དུ་ཕྱིན་འདུག་བལ་ཡུལ་གྱི་སྲིད་བློན་གཞོན་པ་དང་ནང་སྲིད་བློན་ཆེན་གཅིག་ལྕོགས་ཡིན་པ Narayan Kaji Shrestha ལགས་ཀྱིས་གཙོ་སྐྱོང་གནང་བའི་རྐྱེན་ངན་ལས་དོན་ཚོགས་ཆུང་གིས་ས་ཡོམ་གྱི་གོད་ཆག་བྱུང་བའི་ནང་མི་རྣམས་ནས་འཕྲལ་སེལ་རིང་སྡོད་གནས་གསར་བཟོའི་ཆེད་ལྕགས་ཤོག་སོགས་ཡོ་བྱད་ཉོ་རྒྱུའི་སླད་དུ་ནང་མི་རེར་ཧིན་སྒོར་ལྔ་ཁྲི་རེ་སྤྲོད་རྒྱུའི་སྐོར་རེས་གཟའ་པ་སངས་ཉིན་ཐག་གཅོད་བྱས་འདུག་རྐྱེན་ངན་ལས་དོན་ཚོགས་ཆུང་གི་གོང་ཞུས་ཚོགས་འདུའི་ཐོག་དངུལ་རྩིས་བློན་ཆེན Prakash Mahat ལགས་དང་གྲོང་ཁྱེར་ཡར་རྒྱས་ལས་དོན་བློན་ཆེན Sita Gurung ལགས་རྐྱེན་ངན་ལས་དོན་ཚོགས་ཆུང་གི་འགོ་ཁྲིད་གཞན་རྣམས་དང་དེ་བཞིན་དུ་བདེ་འཇགས་སྲུང་སྐྱོབ་ལས་ཁང་གི་དཔོན་རིགས་ཁག་ཀྱང་ལྷན་ཞུགས་གནང་འདུག། ཟླ་བ་འདིའི་འགོ་སྟོད་ལ་བལ་ཡུལ་གྱི་ནུབ་ཕྱོགས་རྫོང། Jajarkot དང་རུ་ཀུམ་གཉིས་ན་ས་ཡོམ་བརྒྱབ་པའི་རྐྱེན་གྱིས་ཁང་པ་བརྒྱད་སྟོང་ཙམ་ལ་གནོད་སྐྱོན་བཏང་བ་དང་མི་གྲངས་བརྒྱ་དང་ལྔ་བཅུ་ང་བཞི་རྐྱེན་ལམ་དུ་ཕྱིན་ཡོད་པ་རེད། ཡང་ཐོག་མར་སྔོན་དཔག་བྱས་པ་ལྟར་ན་ཁུལ་དེའི་ཁང་པ་བརྒྱད་སྟོང་ཙམ་ལ་གནོད་སྐྱོན་བཏང་བའི་ཁོངས་ནས་ཁང་པ་སུམ་སྟོང་ཡོངས་རྫོགས་རྩ་མེད་བཟོས་པ་དང་ཁང་པ་ལྔ་སྟོང་ཙམ་ལ་གནོད་སྐྱོན་བཏང་འདུག། ཡང་ད་རིང་རེས་གཟའ་ཉི་མའི་ཉིན་བལ་ཡུལ་གྱི་བཀའ་ཤག་ལྷན་འཛོམས་གནང་སྐབས་རྨས་སྐྱོན་ཕོག་པའི་མི་མང་རྣམས་ལ་བལ་ཡུལ་རྒྱལ་ཡོངས་ཀྱི་སྨན་ཁང་ཁག་ནང་རིན་མེད་སྨན་བཅོས་མཁོ་སྤྲོད་གནང་རྒྱུ་དང་ཡང་ཚེ་འདས་སུ་ཕྱིན་པའི་ཤུལ་ལུས་ནང་མི་རེར་ཧིན་སྒོར་ཉིས་འབུམ་རེ་གནང་རྒྱུའི་ཐག་གཅོད་ཀྱང་བྱས་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཁོངས་ཀྱི་བུ་མོ་བསྟན་འཛིན་འཕགས་སྒྲོལ་ལགས་འདི་ལོའི་སྤྱི་ཟླ་བཅུ་པའི་ནང་སྨན་ཞབས་པའི་ཐོག་འབུམ་རམས་པའི་བསླབ་པ་མཐར་སོན་བྱུང་བའི་སྐོར་ས་གནས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། བོད་རིགས་སྨན་ཞབས་པ་འབུམ་རམས་པ་ཐོན་མཁན་དཀོན་པོ་ཡིན་པའི་ཁྲོད་ཉེ་ཆར་སྦེལ་ཀོབ་པེ་ནས་བསྟན་འཛིན་འཕགས་སྒྲོལ་ལགས་སྨན་ཞབས་པའི་ཐོག་འབུམ་རམས་པར་སློབ་ཐོན་བྱུང་བའི་སྐོར་གྱི་གནས་ཚུལ་ཞིག་ཡོད། དེང་སྐབས་རྒྱ་གར་ནང་ཡོད་པའི་བོད་མིའི་སྤྱི་ཚོགས་ནང་བོད་པའི་བུ་མོ། སྨན་ཞབས་པའི་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་དང་གཙུག་ལག་རབ་འབྱམས་པའི་སློབ་ཐོན་བྱུང་བའི་རྗེས། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྨན་ཞབས་པའི་ལས་དོན་གཉེར་ཏེ་འཚོ་བ་སྐྱེལ་མཁན། མི་ཉུང་བ་ཞིག་བྱུང་བཞིན་ཡོད་ཀྱང་སྨན་ཞབས་པའི་ཐོག་མུ་མཐུད་སློབ་སྦྱོང་བྱས་ཏེ་རིག་བྱེད་རྐང་འཛིན་གྱི་འབུམ་རམས་པ་ཐོན་མཁན། ཉུང་ཤས་ཤིག་ལས་མེད་པའི་ཁྲོད་སྦེལ་ཀོབ་པེ་ལུགས་བསམ་གཞིས་ཁོངས་ཀྱི་བུ་མོ་བསྟན་འཛིན་འཕགས་སྒྲོལ་ལགས་ཉེ་ཆར་སྤྱི་ཟླ་བཅུ་པའི་ནང་སྨན་ཞབས་པའི་ཐོག་འབུམ་རམས་པར་སློབ་ཐོན་བྱུང་བ་མ་ཟད། རིམ་པས་ཉམས་ཞིབ་པའི་སྦྱོང་བརྡར་གནང་མཁན་སོགས་ཀྱི་ལས་དོན་གཉེར་རྒྱུའི་འཆར་གཞི་ཡོད་པ་གསུངས་གནང་བྱུང། ད་མ་འོངས་པའི་འཆར་གཞི་དང་ང་ད་རིག་བྱེད་རྐང་འཛིན་གྱི་ཐོག་ལ་རང་འགྲོ་བའི་དམིགས་ཡུལ་རང་ཡིན་ར་ཨ་ནི་ད་ལྟ་རིང་ང་ད་ད། ཁ་ཚིག་རང་ལ་ཡིག་རྒྱུགས་ཐོན་ཚགས་སུ་འདུས་དགོས་ད་ཏིག་ཅིག་ཏིག་ཅིག་ནས་སོ་འགྲོ་ཅིག་བྱས་བྱས་བསྡད་དགོས་བསམ་སོ། དེ་རྗེས་ལ་ང་རང་ཉམས་ཞིབ་ཀྱི་ཐོག་ལ་རང་འགྲོ་རྒྱུའི་འཆར་གཞི་རང་ཡོད། བསྟན་འཛིན་འཕགས་སྒྲོལ་ལགས་ཆུང་དུས་ཁོང་གི་པཱ་ལགས་ལ་འཕྲོད་བསྟེན་གྱི་དཀའ་ངལ་འཕྲད་སྐབས་ཁོང་ལ་སྨན་པ་བྱ་རྒྱུའི་འདོད་པ་བྱུང་ཡང་ཁོང་ཆེན་པོ་ཆགས་སྐབས་སྨན་པ་བྱ་རྒྱུའི་གོ་སྐབས་དང་མཐུན་རྐྱེན་འཛོམས་དཀའ་བའི་གནས་སྟངས་འོག་ཁོང་ལ་ནད་པ་ལྟ་སྐྱོང་བྱ་རྒྱུའི་སྨན་ཞབས་པའི་སློབ་སྦྱོང་བྱ་རྒྱུའི་གོ་སྐབས་ལས་སྨན་པ་བྱ་རྒྱུའི་གོ་སྐབས་མ་ཐོབ་པར་བློ་འགྱོད་བྱུང་སྟེ་ཐོག་མར་ཁོང་སྨན་ཞབས་པའི་སློབ་སྦྱོང་བྱེད་སྐབས། ཁོང་གི་ཨ་མ་ལགས་ཀྱིས་གོ་སྐབས་གང་རག་པ་དེ་དམ་འཛིན་གྱིས་མཐར་ཕྱིན་པར་བྱ་རྒྱུའི་སེམས་འགུལ་གྱི་སློབ་གསོ་གནང་བ་གཞིར་བཟུང་གིས་རིམ་པས་ཁོང་ནས་སྨན་ཞབས་པའི་སློབ་སྦྱོང་གནང་འགོ་བཙུགས་ནས་འབུམ་རམས་བར་གནང་བའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་གནང་བྱུང། དང་པོ། དེ་ནད་པ་ནད་པ་ལ་ལྟ་སྐྱོང་བྱེད་ཀྱི་དབྱིངས་ཅིག་ཡོད་ར་དང་པོ་ལས་དེ་དེ་རྗེས་ལའང་དེ་སྔ་སློབ་ཕྲུག་ལ་ཡང་སློབ་སྦྱོང། བསླབ་པའི་དགེ་རྒན་བྱེད་ཡས་ཀྱི་ཡང་དབྱིངས་འདྲ་ཅིག་སླེབས་སོང་ར་དེ་གིས་བྱས་ནས་ང Masters ལ་བྱས Masters དུ Join བྱས་པའི་ཨ Masters བྱེད་དུས་སྐོར་དུ་ཡང་ང་ཚོ་སློབ་ཚན་གཅིག་འདི་རེད། ཉམས་ཞིབ་ར Research ཉམས་ཞིབ་ཡིན་དུས་སྐོར་དུ་སློབ་ཚན་འདི་ལ་ང་སྦྱངས་དུས་སྐོར་དུ་འདི་ལ་དཔེ་དོ་སྣང་དབྱིངས་ཤུགས་ཤུགས་ཆེན་པོ་སླེབས་སོང་ར་དེ་གིས་བྱས་ནས་ང་ཨ་ནི་ད་ང་བསམ་ས་ཡང་ཉམས་ཞིབ་ཀྱི་ཐོག་ལ་འགྲོ་ན་ཡག་པོ་འདུག་ཡག་པོ་འདུག་བསམ་པ་མ་ཟད་ང་རང་དབྱིངས་ཀྱང་ཉམས་ཞིབ་ལ་དབྱིངས་ཡག་པོ། ཤུགས་ཆེན་པོ་ཡོང་སོང་ར། འདིས་བྱས་ནས་ནི་ང། PHD ཡ། Masters བྱེད་དུས PHD བྱེད་ཡས་ཀྱི་དམིགས་ཡུལ་དེ་འདྲ།
བསྟན་འཛིན་འཕགས་སྒྲོལ་ལགས་ནས་མ་ནི་པཱལ་མཐོ་སློབ་ཁང་གི་ནང་ཉམས་ཞིབ་པའི་ལས་འཆར་འདྲ་མིན་གནང་ཞོར་དུ། ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་བུད་མེད་སྦྲུམ་མ་བྱིས་པའི་དུས་ཚོད་མ་ཟིན་གོང། ཕྲུ་གུ་སྐྱེ་རྒྱུ་འགོག་ཐབས་སོགས་ཐད་ཉམས་ཞིབ་གནང་ཡོད་ཅིང། ཁོང་གིས་ཉམས་ཞིབ་གནང་བའི་སྐབས་སུ་ཁོང་ལ་མཐོ་སློབ་ཁང་བརྒྱུད། རྒྱ་གར་གཞུང་གི་མཐུན་འགྱུར་འོག་ཕྱི་རྒྱལ་མཐོ་སློབ་རྩེ་ཕུད་འགའི་ཉམས་ཞིབ་པ་ཚོ་དང། མཉམ་འབྲེལ་གྱིས་ཉམས་ཞིབ་བྱ་རྒྱུའི་གོ་སྐབས་ཐོབ་པ་ལྟར། ཁོང་དབྱིན་ཡུལ་རྒྱལ་ས་ལན་ཀྲན་དུ་ཉམས་ཞིབ་པའི་ལས་དོན་གཉེར་རྒྱུའི་གོ་སྐབས་བཟང་པོ་ཐོབ་ཡོད་པ་རེད་འདུག།
ཕྱི་གི་རྒྱལ་ཁབ་ཀྱི་མཐོ་སློབ་རྩེ་ཕུད་དུ་ནི་མཉམ་དུ་ནི་མཉམ་དུ་ལས་ཀ Collaborate བྱེད་ནི་ནི་ཉམས་ཞིབ་བྱེད་ཡས་ཀྱི་གོ་སྐབས་རོ་དེ་འདྲ་རེད་ཤག་དངོས་གནས་གོ་སྐབས་དེ་ང་དངོས་གནས་ཡག་པོ་བྱུང་སོང་དངོས་གནས་གོ་སྐབས་དེ་བྱུང་བྱུང་བྱས་ནི་ང་ཚོ་ཡ་དེ་ནི་ང་ཚོ College བརྒྱུད་ནི་ང་ཚོ་ལན་ཀྲན University College ལན་ཀྲན་ལ་འགྲོ། ཁོ་ཚོ་ནི་ཁོ་ཚོ་རྩ་ནས་ནི་གཞན་ཡང་ག་རེ་ཡོད་ན་ཁོ་ཚོ research གི་ཐོག་ལ་སྤྱི་དང systematic review ལ་ནི research དེ་དེ་ཐོག་ཨ་དྲང་ལ་རེད་འོན་ཏེ་ག་འདྲས་བྱེད་དགོས་མེད་ཀྱི་སློབ་སྦྱོང་དང training ཚང་མ་ཕ་ནས་བྱུང་བྱས་ནི་མར་ཡོང་བྱས་ཨ་ཁོ་ཚོ་མཉམ་དུ་ཨ་ནི paper ཁ་ཤས research གི paper ཁ་ཤས་བྲིས་བྱས་ཨ་ནི journal ནང་ལ publish བྱ་ཡས་དང་དེ་འདྲས་ཡོད་ར་དེ་ཚོ་དེ་འདྲས་གོ་སྐབས་ཀྱང་བྱུང་སོང་ཞུ་ཡ་ཡིན་ར། ད་དུང་སྐབས་དེར་ཁོང་ལ་ཉམས་ཞིབ་བྱེད་སྟངས་བྱེད་ལུགས་ཀྱི་ཐབས་ལམ་གྱི་ཐོག་སྦྱོང་བརྡར་ཐོབ་ཡོད་པ་མ་ཟད།

རྩེ་ཕུད་ཀྱི་གསོལ་རས་བྱུང་སོང་གཞན་ཡང།
རྒྱལ་སྤྱིའི་སྨན་ཞབས་པའི་དུས་དེབ་འདྲ་མིན་སོགས་ཀྱི་ནང་བསྟན་འཛིན་ཕག་སྒྲོན་ལགས་ཀྱིས་ཁོང་གིས་ཉམས་ཞིབ་གནང་བའི་གནད་དོན་དང་འབྲེལ་ཏེ་སྨན་ཞབས་པ་དང་མ་དང་བྱིས་པའི་འཕྲོད་བསྟེན་སོགས་ཐད་ཉམས་ཞིབ་ཀྱི་རྩོམ་ཤོག་སྤེལ་གནང་ཡོད་པ་རེད་འདུག།
ད་ང་ད་ང་ཁྱོན་བསྡོམས་ནས་ཕལ་ཆེར་རྩོམ་བརྒྱད་ཙམ་ཅིག་ག་ད Publish ཆགས་ཡོད་རེད་ར་དེབ་ནང་ལ་བསྐྱོད་ཚར་ཡོད་རེད་ར། ཨ་ནི་འོ་འདི་ཚོ་ཕལ་ཆེར Journal ཕལ་ཆེར་སྤྱི་བཏང་ནས་ང་ཚོ Journal ལ་ཡང་ཁག་མང་པོ་ཡོད་རེད་ད། ཡ། First།

གོ་སྐབས་ག་རེ་གནས་ཡོད་རེད་དཔེར་ན་ཆ་བཞག་ན། ཉམས་ཞིབ་ནང་ལ་འགྲོ་ནས་འགྲོ་ནས་གོ་སྐབས་དེ་འདྲ་བྱས་ཡས་ཡོད་རེད་ཡང་མིན་ན་སོ་སོ་དགེ་རྒན་ཐོག་ནས་འགྲོ་ནས་དགེ་རྒན་བྱས་ན་ཡི་རོ་དགེ་རྒན་བྱས་ནས་ཨ་ནི་དགེ་རྒན་ལ་ཡང Lecturer བྱེད་ཡ Assistant Professor ཆགས་བྱས Professor Assistant ནས Associate Professor Associate ནས Professor ཆགས་ཨེ་འདྲས་ཡར་འགྲོ་རིམ་པ་རིམ་པ་བྱས་ནས་ཡར་ཡར་འགོ་ནས་ཡར་འགྲོ་ཡས་ཀྱི་གོ་སྐབས་འདི་ཚོ་ཚང་མ་ཡོད་རེད་ཞུ་ཡས་ཡིན་ནའོ།

ནིའུ་ཡོག་གྲོང་ཁྱེར་ནས་ཕེབས་པ་གཙོ་བོར་གྱུར་པའི་ས་གནས་བོད་མི་རྣམས་ནས་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལྷན་དུ། APEC ཞེས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཀྱི་ཞོར་བཀའ་མོལ་གནང་སྐབས་བོད་དོན་དང་འགྲོ་བ་མིའི་ཐོབ་ཐང་སྐོར་ངེས་པར་དུ་གླེང་སློང་གནང་དགོས་པའི་ཞི་བའི་ལས་འགུལ་སྤེལ་གནང་ཡོད་པའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་ཉིན་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགོ་ཁྲིད་འོག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་ནས་བོད་མི་བརྒྱ་སྐོར་ཙམ་ཞིག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏན་ཏི་སིའི་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་ལ་རིང་མིན་ཨམ་རི་ཀའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་བཀའ་མོལ་གནང་སྐབས་བོད་དོན་གླེང་དགོས་པ་དང་ལྷག་པར་དུ་བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པ་སོགས་ཀྱི་འབོད་སྐུལ་དང་འབྲེལ་གླེང་སློང་གནང་དགོས་པའི་ཞི་བའི་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་སོང། དེ་ཡང་ཐེངས་འདིའི་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་དགོས་པའི་དགོས་འདུན་གཙོ་བོ་ཁག་ཅིག་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་དམར་ཤོག་ཚོགས་པས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དང་ཡང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་བཏང་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་པ་དང་མཉམ་ཡང་རྒྱ་སྒྱུར་སློབ་གསོ་སྤེལ་ནས་བོད་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་དགོས་འདུན་ཁག་ཅིག་བཏོན་གནང་འདུག།

དེ་དམིགས་ཡུལ་གཅིག་སོང་བའི་སླད་དེ་ང་རང་ཚོ་གིས་མུ་མཐུད་ནས་ལས་འགན་དེ་བཞག་ཡ་དེ་ང་རང་ཚང་མ་གི་འགན་རེད་བསམ་གྱི་འདུག། དེ་ཡང་ད་རེས་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་གཉིས་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུ་ཡིན་པའི APEC ཞེས་པའི་ལྷན་ཚོགས་ཐོག་མཇལ་འཕྲད་གནང་རྒྱུ་དེའི་ཐོག་ཚང་མས་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པ་ལྟར། གཞི་རྩའི་ཨམ་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས། ཨ་རི་དང་རྒྱ་ནག་གཉིས་ཀྱི་དབུ་ཁྲིད་རྣམ་པ་གཉིས། སྔ་ལོ་ཨིན་ཏྲོ་ནེ་ཤི་ཡའི་སྦག་ལི་ས་གནས་སུ་ཐེངས་གཅིག་མཇལ་འཕྲད་བྱུང་ཡོད་པ་རེད། དེ་བཞིན་ཐེངས་འདིའི་ལས་འགུལ་སྐབས་གཏམ་བཤད་གནང་མཁན་བོད་ཀྱི་གཞོན་ནུ་ཚོགས་པའི་དབུས་རྒྱུན་ཟུར་པ་སྤྱི་ཟུར་ཀརྨ་རྒྱ་མཚོ་ཟུར་ཁང་ལགས་ནས་བོད་པའི་འཚེ་བ་མེད་པ་དང་ཡ་རབས་བཟང་སྤྱོད་ཀྱི་ངང་རྩ་དོན་རྩོད་པ་རྣམས་མི་རབས་ནས་མི་རབས་རྩོད་དགོས་པའི་འཐབ་རྩོད་ཞིག་ཡིན་པ་ནན་བརྗོད་གནང་སོང། ང་རང་ཚོ་བོད་ཀྱི་འཐབ་རྩོད་ཡིན་ན་ཡང་འཛམ་གླིང་ཡུལ་གྲུ་ག་ས་ག་ལ་ཡང་གདུང་སེམས་མཉམ་བསྐྱེད་ཡོད་རེད། ཡིན་ན་ཡང་དོན་དངོས་པོའི་ཐོག་ལ་ཡང་ཆབ་སྲིད་འགྲོ་སྟངས་ཐོག་ལ་དེང་དུས་ཀྱི

བོད་ནང་བོད་མི་ཚོ་དཀའ་སྡུག་མྱངས་བཞིན་པ་དེ་ཚོ་རྒྱལ་སྤྱིའི་སྟེང་གསལ་སྟོན་བྱེད་དགོས་པ་དེ་ལས་འགན་ཡིན་པ་གསུངས་གནང་གི་འདུག། Free Tibet རེད་ང་ཚོ New Generation རེད New Generation གཞི་རྩའི་ད་རེས་ཞི་ཅིན་པིང་ལ་ངོ་རྒོལ་དང་འབྲེལ་སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན། ཨ་མི་རི་ཀའི San Francisco གྲོང་ཁྱེར་ནང་ཆགས་པའི་མོ་སི་ཀོ་ནིའི་བསྟི་གནས་ཁང་དུ། APEC ཚོགས་འདུ་མ་འཚོགས་གོང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་ནས། རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་ལ་ངོ་རྒོལ་གྱི་རྣམ་འགྱུར་ཤུགས་ཆེ་བཏོན་གནང་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཡིན། གཟའ་འཁོར་འདིའི་ནང་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང་སློབ་གསོའི་རང་བཞིན་ཟབ་པོ་ལྡན་པའི་བགྲོ་གླེང་ཁག་ཅིག་གཉེར་ཡོད་པ་རྣམས་མཇུག་སྒྲིལ་གནང་ཡོད་པའི་སྐོར། ཞིབ་ཕྲའི་གནས་ཚུལ་དེ་གའི་ཆེད་གཉེར་གསར་འགོད་པ་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་དེར་གཉེར་པའི་བགྲོ་གླེང་གི་ལས་རིམ་ཁག་ལེགས་པར་གྲུབ་ཡོད་པ་དང། ཚེས་བཅུ་ཉིན་གྱི་དགོང་དྲོ། ས་གནས་སུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་སུ་སྣེ་ལེན་གྱི་མཛད་སྒོ་ཞིག་གཉེར་ཡོད། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བསྟི་གནས་ཁང་གི་དབུ་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས་ལས་རིམ་ཁག་ལེགས་པར་གྲུབ་པའི་མཚམས་འདིར། ཚོགས་ཞུགས་མི་སྣ་ཚོར་སེམས་ཤུགས་འཕར་མ་ཞིག་གི་ཐོག་ནས་མུ་མཐུད་ཕྱག་ལས་གནང་རྒྱུར་ཕན་ཐོགས་དང། ྋགོང་ས་མཆོག་གི་དགོངས་པ་འདིས་མ་འོངས་པར་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་རྒྱུར་ར་སྤྲོད་ཁ་གསལ་བྱུང་བ་གསུང་གི་འདུག།
བདུན་ཕྲག་གཅིག་གི་མཛད་རིམ་འདི་ཚོ་ཞེ་དྲག་ཡག་པོ་བྱུང་སོང་ད་གལ་ཆེ་ཤོས་ང་ཚོས་དགའ་སྟོན་བྱས་ད་དགའ་སྟོན་རེད་བ་ལ་ད་གལ་ཆེ་ཤོས་དེ་ཨ་ནི་ཅིག་ལས་གཞི་དེ་ཚོ་གོང་ས་མཆོག་གི་ད་ད་ད་དགོངས་གཞི་ཞིག་རྩ་ཆེན་པོ་གལ་ཆེན་པོ་དུ་ཆགས་བསྡད་ཡོད་རེད་འོ་ད་དེ་ལ་འདས་པའི་ལོ་ཉི་ཤུ་རྩ་ལྔ་ནང་བཞིན་ཨ་ནི་ཅིག་མ་འོངས་ལོ་ཉི་ཤུ་རྩ་ལྔ་ལྔ་བཅུ་བརྒྱ་བར་དུ་དུ་ཅིག་གོང་ནས་གོང་དུ་ཅིག་འཕེལ་ཡག་གི་དེ་འདྲ་ཅིག་བྱུང་བ་ཡིན་ན་ད་དེ། ཅིག་དགའ་སྟོན་བྱས་པ་ཡིན་ན་བྱེད་འོས་པ་ཅིག་ཆགས་དགོས་རེད་བྱས་ཙང་དེ་ཡིན་དུས་ད་ལན་བཅས་ཀ་མཐོ་རིམ་སློབ་གྲྭའི་ཆ་ནས་ཡིན་ནའི་རེད་ད་ག་ནང་བཞིན་འབྲས་སྤུངས་བློ་གསལ་གླིང་ནས་མཁན་རིན་པོ་ཆེ་རང་འདིར་ཕེབས་ད་ག་ནང་བཞིན་མཁས་དབང་མང་པོ་ཅིག་འཛོམས་བྱས་རེད་བ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་གཞིར་བཟུང་གི་དེ་ལས་གཞི་དེ་ཚོའི་ཐོག་ལ་ད་ཅིག་དངོས་སུ་ཆ་ཤས་ལེན་མཁན་ཡིན་ནའི་རེད་མཐུན་འགྱུར་ཐོག་ནས་ཕྱག་རོགས་གནང་མཁན་ཡིན་ནའི་རེད་ཡང་ཅིག་ཀ་ད་ག་ནང་བཞིན་འདི་ཚོ་ལ་ཕྱག་ལས་གནང་མཁན་བ་གང་རེད་ད་དེ་ཚོ་ཚང་མ་ཞེ་དྲག་གི་དགའ་པོ་བྱུང་སོང། Atlanta ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ལ་གཉེར་གནང་པའི་མཛད་སྒོའི་ཐོག་ལྟེ་གནས་ཁང་ཐོག་མར་དབུ་བརྙེས་པ་ནས་ད་བར་ལོ་ངོ་ཉི་ཤུ་རྩ་ལྔའི་རིང་གི་འཕེལ་རྒྱས་ལ་ཕྱིར་དྲན་ཞུས་པའི་བརྙན་དཔར་དང། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་འགྱུར་བའི་གནས་སྟངས་སོགས་ངོ་སྤྲོད་གནང་པའི་བརྙན་དཔར་གཟིགས་འབུལ་ཞུས་གནང་པ་དང། བློ་གསལ་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་གིས་དམིགས་བསལ་སྨོན་ལམ་གསུང་འདོན་གནང་ཡོད་ལ། ས་གནས་ཀྱི་བོད་པའི་ཚོགས་པ་ནས་བོད་ཀྱི་ཞབས་གཞས་གཟིགས་འབུལ་ཞུས་ཡོད་པ་དང། ས་གནས་སུ་བོད་པ་མང་པོ་མེད་ན་ཡང། ཚང་མས་མཉམ་རུབ་ངང་ལས་དོན་གཉེར་བཞིན་ཡོད་པ། བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་བློ་གསལ་གླིང་ཆོས་ཚོགས་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་དབུ་འཛུགས་གནང་པ་ཞིག་ཡིན་པ་དང་རྒྱུན་དུ་བཞུགས་མཁན་དགེ་འདུན་པ་ཚོས་ནང་ཆོས་ངོ་སྤྲོད་དང། སྒོམ་ཁྲིད་གནང་བཞིན་ཡོད་འདུག་ལ། ཆོས་ཚོགས་དེའི་ནང། བོད་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་འགྲེམས་སྟོན་ཞིག་གཉེར་ཡོད་པ་འདིར། ད་རེས་ས་ཕྱོགས་ཁག་ནས་ཕེབས་པའི་མི་སྣ་ཚོས་དོ་སྣང་ཆེན་པོ་གནང་བཞིན་འདུག་པས་དགེ་བཤེས་ཡེ་ཤེས་འཕེལ་རྒྱས་ལགས་ནས་གསུངས་པར། འདིར་ཡོད་པའི་འགྲེམས་སྟོན་དེ་ཨ་རིའི་ནང་ལོགས་ལ་ཕལ་ཆེར་ང་ཚོ་གཅིག་པོ་གཅིག་ཕལ་ཆེར་ཆགས་ཀྱི་ཡོད་རེད་ག་རེ་ཞུས་པ་ཡིན་ན་སྔས་མ། ད་ལྟ་ནོར་བུ་གླིང་ཁ་ལ་ཡོད་དེ་ངས་ད་ལྟ་ཨ་ལད་པད་ཀོའི་འགྲེམས་སྟོན་ཞིག་འདུག་པ། ད་ལྟ་སྐུ་ངོ་སྐལ་བཟང་ཡེ་ཤེས་ལགས་ཁོ་རང་ཚོ་གིས་གྲ་སྒྲིག་གནང་བྱས་གྲྭ་ཚང་གིས་སྔས་མ་བཞེངས་ཡག་འགོ་བཙུགས་པ་རེད་བ་བློ་གསལ་ལག་ཤེས་སྡེ་ཚན་བྱས་བྱས་ད་ལོ་མང་པོ་ཞིག་བཞེངས་བྱས་གཞུག་གུ་ལ་ཁོ་རང་ཚོ་ད་སྐུ་ཞབས་བགྲེས་པ་ཚོ་ད་མར་རྒན་གོག་ཆགས་བྱེད་དུས་ཨ་ནི་གསར་པ་ཚོ་གིས་བཞེངས་མཁན་ཡང་ཏིག་ཙི་ཅིག་ཉུང་ཉུང་ཆགས་ཀྱི་འདུག་ག་དེ་དུས་ཨ་ནི་ང་ཚོས་ད་ཅིག་དེ་ཁྱོད་རང་ཚོ་གི་བཞེངས་བཞེངས་པ་དེ་ཆ་ཚང་གཅིག་འདིར་ཅིག་བྱུང་ན་ཡག་པོ་འདུག་ཅེས་ང་ཚོས་ཞུས་པ་ཡིན། ཞུས་བྱས་ནས་སྐུ་ཞབས་བགྲེས་པ་གཉིས་འདིར་ཚུར་ཕེབས་བྱས་ད་ག་ནང་བཞིན་ཡིན། ཕ་གིའི་བཞེངས་བཞེངས་པ་དེ་ཆ་ཚང་གཅིག་འདིར་བསྣམས་ཕེབས་བྱས་དེ་བསྒྲིགས་པ་རེད། ད་རེས་ཚེས་བཅུ་གཅིག་ཉིན་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང། ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་ཀྱི་བྱེད་སྒོ་དང། དཀྱིལ་འཁོར་བཤམས་རྒྱུའི་ཁྲོད་ནས་བོད་ཀྱི་བདུན་ཕྲག་གཉེར་གནང་པ་འདི་མཇུག་སྒྲིལ་གནང་གི་ཡོད་འདུག། གོང་ཞུས་ཀྱི་གནས་ཚུལ་ཁག་ནོར་སྡེ་སྒྲོལ་མ་ལགས་དང་སྒྲོལ་དཀར་གྱིས་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་ཕྱོགས་བསྡུས་ཞུས་པ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང་འབྲས་སྤུངས་བློ་གསལ་གླིང་གི་ཚན་རིག་དང་དབྱིན་ཡིག་དགེ་རྒན་བཀྲ་ཤིས་ལྷ་མོ་ལགས་ཀྱི་ལྷན་དུ་ནོར་སྡེ་སྒྲོལ་མ་ལགས་ཀྱིས་འདབ་གཤོག་གཉིས་ལྡན་གྱི་བུད་མེད་སྐྱེད་སྲིང་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་བསྟི་གནས་ཁང་གི་ཚན་རིག་དང་དབྱིན་ཡིག་དགེ་རྒན་བཀྲ་ཤིས་ལྷ་མོ་ལགས་དང་ལྷན་དུ་འདབ་གཤོག་གཉིས་ལྡན་གྱི་བུད་མེད་སྐྱེད་སྲིང་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུ་རྒྱུ་ཡིན། ན་གཞོན་བཀྲ་ཤིས་ལྷ་མོ་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་ཏེ་བོད་ཁྱིམ་སློབ་གྲྭ་ནས་སློབ་མ་མཐར་ཕྱིན་པའི་རྗེས་ཚན་རིག་གི་ཐོག་ལ་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་བྱུང་ཞིང་ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་ཚན་རིག་དང་སྒོམ་སྒྲུབ་བསྟི་གནས་ཁང་གི་དགེ་རྒན་གནང་མུས་ཡིན་པ་རེད། བཀྲ་ཤིས་ལྷ་མོ་ལགས་ང་ཚོའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། བཀྲ་ཤིས་ལྷ་མོ་ལགས་ད་ལྟ་དྲི་བ་དང་པོ་དེ་ཁྱེད་རང་ཚན་རིག་ལ་དོ་དབྱིངས་སླེབས་དེ་ག་འདྲས་སླེབས་ཡིན་ན། ང་སྤྱི་བཏང་ནས་ནི་ཚན་རིག་སློབ་ཚན་འདི་ངའི་ཁ་ལོ་རེད། སློབ་གྲྭ་ཡོད་དུས་དུས་ཚོད་ནས་བྱས་ཚན་རིག་སློབ་ཚན་འདི་ངའི་ང་རང་གི་ཁ་ལོ་སོ་སོའི་སེམས་ཉེ་བོ་རུ་ཚོར་རྒྱུ་གང་ཡིན་ལ་ན་སློབ་ཚན་འདི་ནང་ལོགས་ལ་མིའི་དབྱེ་བ་མེད་འགྱོ་ཨ་ནི་ཁ་ལོ་རེ་དྲང་བདེན་བཙལ་མཁན་འདྲ་བོ་ཨ་ནི་ག་ནས་བལྟས་ནས་སུ་གང་ཅི་ལ་དབྱེ་བ་མེད་འགྱོ་གི་རང་བཞིན་འདྲ་བོ་ཞིག་མཐོང་གི་འདུག་ར་ཨ་ནི་ཁོ་ཨ་ནི་སོ་སོའི་བསམ་བློ་བཏང་ནས་སོ་སོའི་རྣམ་དཔྱོད་ལ་བརྟེན་ནས་ཨ་ནི་བདེན་པ་ག་རེ་ཡིན་མིན་བཙལ་ཡག་གི་ཐབས་ཤེས་བཏང་གི་ཡོད་འགྱོ་གི། ཆུང་ཆུང་ནས་བྱས་ཚན་རིག་ལས་དེ་དག་རྒྱུ་མཚན་དང་ལྡན་པ་འདྲ་བོ་ཞིག་ཡིན་དུས་ཙམ་ལ་རྒྱུ་མཚན་དེ་གི་དབྱེ་བ་ཅིག་མ་རོ། དེ་འདྲས་ཀྱི་ཚོར་བ་ཤུགས་ཆེན་པོ་འདྲ་བོ་ཞིག་སླེབས་ནས་ང་ཚན་རིག་ལ་ཆུང་ཆུང་ནས་དེ་འདྲས་བྱིན་གོ་བྱ། ཁྱེད་རང་གི་གྲོགས་པོ་གྲོགས་མོ་གཡས་གཡོན་ལ་ཨ་ནི་ཚན་རིག་རང་སློབ་སྦྱོང་གནང་ཡས་མང་ལོས་ཡོད་ན་དམིགས་བསལ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྐད་ཆ་གནང་ན་ང་ཚོ་སྤྱི་བཏང་བཙན་བྱོལ་པ་ཡིན་པའི་ཆ་ནས་བོད་པ་མང་བོད་ཕྲུག་མང་པོ་ཅིག་ནི་སྤྱི་ཚོགས་ཚན་རིག་སློབ་སྦྱོང་ང་ལ་དོ་སྣང་ཆེ་བ་དང།

ཚན་རིག་འགྲོ་མཁན་མང་ཆེ་ནང་ལོགས་ནས་ཨ་ནི། སོ་སོ་སོ་ད་དབྱིངས་ལོགས་ལོགས་ལོགས་རྒྱུ་མཚན་གཞན་པ་ལ་བརྟེན་ནས་འགྲོ་མཁན་འདྲ་བོ་ཞིག་འདུག་ར། ད་ང་རང་སློབ་ཚན་ནི་སྐྱེ་དངོས་ཚན་རིག་དང་རྫས་སྦྱོར་ཚན་རིག་དེ། སྐྱེ་དངོས་ཚན་རིག་དེ་ང་ཧ་ཅིང་དགའ་བོ་ལ་ན་སྤྱི་བཏང་ང་ནི་ཁ་ལོ་རེད། སེམས་ཅན་དང་དེ་ཚོ་སྒང་ལ་དེ་འདྲས་དགའ་བོ་འདྲ་བོ་ཞིག། དམིགས་བསལ་ད་རྩི་ཤིང་དེ་དེ་འདྲས་དགའ་བོ་འདྲ་བོ་ཞིག་ད་ང་སྐྱེ་དངོས་ཚན་རིག་ཕལ་ཆེར་མང་ཆེ་ཁ་བོ་འདྲ་བོ་ཞིག་ད་སེམས་ཅན་ཆུང་ཆུང་རིགས་ཞིག་ད་འོང་དེ།

འབྲེལ་བ་དང་ལེའུ་བཞི་ལས་སླ་བོ་འདྲ་བོ་ཞིག་འདུག་ར། ཨ་ནི་རྫས་སྦྱོར་ཚན་རིག་འདི་ང་ཧ་ཅིང་དགའ་བོ་ལ་ན། རྫས་སྦྱོར་ཚན་རིག་འདི་ཡང་ཅིག་དཀའ་ལས་ཁག་པོ་ཡོད་རེད་ད། དཀའ་ལས་ཁག་པོ་ཡོད་པ་སོང་ཙང། དཀའ་ལས་ཁག་པོ་ཡོད་དུས་རང་བཞིན་གྱིས་ང་སྦྱང་ཡ་འདོད་པ་མང་བ་སླེབས་ད། ད་དངོས་ཁམས་ཚན་རིག་དང་རྫས་སྦྱོར་ཚན་རིག་གཉིས་ཀ་དཀའ་ལས་ཁག་པོ་ཡིན་པས། ད་ཇི་ལྟར་ང་ཚོ་ཚན་རིག་གི། ནང་ལོགས་ཞུགས་མཁན་མང་ཆེ་གི་དེ་འདྲའི་འདྲ་བོ་ཞིག་ལབ་སྲོལ་ཡོད་རེད་ད།

འཚོ་བ་སྐྱེལ་དུས་ཙམ་པ་ཁྱེད་རང་ད་ལྟ་དེ་མ་ཞིབ་འཇུག་བྱེད་དུས་ཙམ་པ་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་བསྟི་གནས་ཁང་ལ་ཉིས་སྟོང་བཅུ་བདུན་ནས་བཟུང་ཕྱག་ལས་གནང་ཤར་བ། ཁྱེད་རང་རྒྱ་གར་སྤྱི་ཚོགས་ནང་ལོགས་ལ་ཕྱག་ལས་གནང་ཡ་གོ་སྐབས་ཡོད་རེད་དེ་ལས་བོད་པའི་སྤྱི་ཚོགས་ཅིག་ནང་ལོགས་ལ་གདམ་དགོས་ཡ་དེའི་རྒྱུ་མཚན་ག་རེ་རེད་ཞེ་ན། ད་ང་འཛིན་གྲྭ་བཅུ་གཅིག་བཅུ་གཉིས་དུ་ཕྱིན་ནས་ཚན་རིག་གདམ་ནས་འགྲོ་དུས་ཙམ་ལ་ཆེད་ལས་དང་ཚན་རིག་བྱེད་ནས་འགྲོ་དུས། མང་ཆེ་སོ་སོའི་སྤུ་གུ་མང་ཅིག་སློབ་ཚན་ལྟ་བུའི་སོ་སོར་དམིགས་ནང་ལོགས་ལ་བཏང་ལོ་མདུན་ལམ་ནང་ལོགས་ལ

ད་ཡང་དཔལ་འབྱོར་དང་དེ་ཚོ་དང་ང་ཚོ་བོད་ནས་སླེབས་རྒྱུ་ཡིན་དུས་ཡང་དཔལ་འབྱོར་དེ་ཚོ་བསམ་སྟངས་དེ་འདྲ་ཞིག་ནི། ད་ཕ་མ་ཡི་སློབ་སྦྱོང་ཡོད་མ་རེད། མུ་མཐུད་ནས་ད་འཛིན་གྲྭ་བཅུ་གཉིས་དང་བཅུ་གཉིས་རྗེས་ལ་བཅུ་གསུམ་བཅུ་བཞི་ལ་གྲངས་ཀ་བརྩི་དགོས་འདུག་དོ། ཨ་ཕ་མའི་གི་བསམ་བློ་བཏང་ཕྱོགས་ད་དེ་ཚོ་གང་ཅིའི་ཐོག་ནས་ཏག་ཏག་མ་བཏང་ནི་ད། སོ་སོ་ལས་ཀ་བྱེད་དགོས་པ་གནས་སྟངས་ཅིག་ཆགས་ཡོད་འདུག་ར། ཡིན་ནའི་ལས་ཀ་སྟབས་ཡག་ནི་ད་ངེད་ཀྱིས་ཡག་ཤོས་ཅིག་ག་རེ་བྱུང་ཟེར་ན་ང་རང་ནི། སློབ་སྦྱོང་གི་བརྒྱ་ཆ་དེ་ཚོ་ཡག་པོ་ཡོད་ཆེ་དགེ་རྒན་གྱིས་ང་དགའ་བོ་འགྲོ་བྱེད་དུས་ལས་ཀ་ག་གི་ཅིག་བཟོ་ན་ལས་ཀ། དྭང་བཤོལ་འགྲོ་བྱེད་རགས་སུ་རགས་ཡིན་ན་ཡང། ང་རང་ཆུང་དུས་འཚར་ལོངས་བྱེད་དུས་ཙམ་ལ་ཀྲི་སི་ཝི་གི་བོད་ཁྱིམ་གྱི་སློབ་མ་བྱས་ཡིན་དུས་ཙམ་ལ། བོད་ཁྱིམ་གྱི་ནི་ཁ་ལོ་རེད་འགྲོ་སོང་ཨ་ན། ད་འགྲོ་སོང་དཔེ་ཤག་གཅིག་མ་བཏང་བའི་སྒང་ལ་ང་ཚོ་དེ་འདྲའི་གསོ་སྐྱོང་བྱེད་བཞག་རྒྱུ་དེ་ཡིན་དུས། དེ་འདྲའི་བྱས་ནས་ང་བོད་བོད་ཁྱིམ་གྱི་སློབ་གྲྭ་ནང་དྭང་བླངས་ཟླ་བ་གཅིག་བྱ་བ་འགྲོ་ཡིན། ད་ངེད་ཀྱི་རྒྱབ་རྟེན་དེ་ནི་རྫས་སྦྱོར་ཡིན་དུས་རྫས་སྦྱོར་གྱི་ནི་བཟོ་གྲྭ་རྒྱ་གར་ནང་ཡོད་རྒྱུ་མང་ཆེ། ལས་ཀ་སྒོ་ཕྱེ་དུས་ཚོད་དེ་སྤྱི་ཟླ་བཅུ། སྤྱི་ཟླ་བདུན་པ་དང་བརྒྱད་པ་ལ་འཁེལ་ཡོད་རེད་ད། ད། མ་རེད་དགོངས་དག། ཟླ་དྲུག་པ་དང་བདུན་པ་ལ་འཁེལ་ཡོད། དེའི་སྐབས་ལ་ཏག་ཏག་ང་ཚོའི་གི་ནི་ཤེས་རིག་གི་བརྒྱུད་ནས་ནི་སློབ་གྲྭ་ཁག་ལ་སློབ་ཚན་སློབ་ཚན་དང་བླངས་བཞིན་བསླབ་ག་འགྲོ་ཡ་འཁེལ་ཡོད། ད་ངས་ངོ་དེ་འདྲ་བཞིན་བློས་བཏང་ཕྱིར། ཤེས་རིག་གི་ནི། དང་བླངས་ཀྱི་སློབ་སྦྱོང་སློབ་ཁྲིད་བྱེད་ཡ་དེ་ན་མཉམ་ཞུགས་བྱས་པ་སོང་ཙང་ངེད་ཀྱིས་ལས་ཀ་སྒོ་ཕྱེ་ཡ་དེ་མཚམས་བཞག་རེད་ད་ང་རང་སློབ་ཚན་དང་འབྲེལ་བ་ཡོད་ཁབ་ཏུ་འབྱོར། ཨ་ནི་དེ་ཡིན་དུས་ད་རྗེས་མ་སློབ་ལས་ཀ་ག་འདྲ་ཞིག་བྱེད་ཀྱི་ཡིན་ལབ་དུས་ཨང། ཚན་རིག་དང་འབྲེལ་བ་ཡོད་རྒྱུ་ཕྱིན་པའི་ཚན་རིག་དང་འབྲེལ་བ་མེད་རྒྱུ་ཕྱིན་པའི་ལབ་ན། ཨ་ནི། ད་སོ་སོའི་གི་མི་ཚེ་སྐྱེལ་ཡ་ལ་དཔེ་ཤག་དགོས་ཀྱི་ཡོད་དུས་ཙམ་ལ་དངུལ་གི་ཐོག་ནས་བསམ་བློ་བཏང་མེད་ར། དེ་དུས་ང་རང་སློབ་ཚན་གི་སྤྲོ་བ་ལ་བརྟེན་ནས་ངེད་ཀྱི་ལའང་ད་སོ་སོའི་ལམ་འགྲོ་ཡི་ཚད་ཡོད་དུས་ཙམ་ལ་ཏག་ཏག་ཨ་ནི་དགོན་པའི་ནང་ལོགས་ལ་ལས་ཀ་སྟོང་པ་རེད་ཤག་ཚན་རིག་དགེ་རྒན་གཅིག་དགོས་ཀྱི་འདུག་ཁོང་ཚོ་ལ་ར། ཨ་ནི། ཆུང་དུས་ནས་ཀྱི་ང་ཚོ། མཐོ་སློབ་གྲྭ་འགྲིམ་པའི་མཚམས་དེ་ལ་ང་ཚོའི་གི་ཨ་ནི་སློབ་ཕྱི་དང། ཁོར་ཡུག་གི་ནང་ལོགས་ལ་ད་ལྟ་སེམས་དང་ཚེ་སྲོག་གི་ཨ་ནི་བགྲོ་གླེང་དེ་འདྲའི་མང་པོ་ཅིག་མཇལ་ཡ་བྱུང་སོང། དེ་འདྲའི་མཇལ་ཡ་བྱུང་དུས་དེའི་ནང་ལོགས་ལ་ང་ཚོས་ཀྱི་ག་དུས་ཡིན་ན་ཡང་སོ་སོ་སེམས་ནང་སྤོབས་པ་སྐྱེ་གི་ད། གཅིག་ཡོད་ར་ད། ང་ཚོ་བོད་བོད་ཀྱི་ཆོས་ནང་ལོགས་ལ་དངོས་གནས་རིན་ཐང་ཡོད་རྒྱུ་ཅིག་ཡོད་ས་རེད་བསམ་ཡག་གི་དྲི་བ་དངོས་གནས་ཤུགས་ཆེན་པོ་ཞིག་སླེབས་སོང། དེ་བྱས་ནས་དགོན་པའི་ནང་ལོགས་ལ་ཚན་རིག་དགེ་རྒན་དགོས་ཡོད་དུས། གླ་ལ་མ་ལྟོས་པའི་ཐོག་ནས་ང་ཨ་ནི་དགོན་པ་ལ་དེ་འདྲ་བྱས་ནས་ཐོག་མར་ཨ་ནི་ལ་ཆགས་འགྲོ་ཡིན། ཨ་ནི། འགྲོ་བ་ནང་བཞིན་ང་རང་སེམས་ནང་དངོས་གནས་སྤོབས་པ་སྐྱེས་སོང་ད། ཨ་ནི་བཙུན་མའི་དགོན་པ་ལ་ཕྱག་ལས་མ་གནང་གོང་ལ་ཁྱེད་རང་དམིགས་བསལ་གྲ་སྒྲིག་འདི་འདྲའི་བྱེད་དགོས་འཁེལ་ཡིན་ན་གཅིག་དང། བཙུན་མའི་དགོན་པ་གཅིག་ནང་ལོགས་ལ་སློབ་ཁྲིད་བྱེད་སྟངས་དང་དུས་རྒྱུན་གྱི་སློབ་གྲྭ་གཅིག་ནང་ལོགས་ལ་སློབ་ཁྲིད་བྱེད་སྟངས་ལོགས་ཀ་ཡོད་ར་སློབ་སྦྱོང་གི་གཞི་རིམ་འགྲོ་སྟངས་དང་བཙུན་མའི་དགོན་པ་གཅིག་ལ་འགྲོ་སྟངས་ལོགས་ཀ་ཡོད་དུས་ཙམ་ལ་ཨ་ནི་ཁྱེད་རང་གྲ་སྒྲིག་གནང་ཕྱོགས་འདི་འདྲའི་ག་འདྲ་ཡིན་ན། ཨ་ཐོག་མ་ང་ཨ་ནི་དགོན་པ་ལ་འགྲོ་དུས་ཙམ་ལ་ཨ་ནི། དེ་དུས་ང་ཚོ་ད་མཐོ་སློབ་ཐོན་ཚར་ཟིན་དུས་ཙམ་ལ་ཁ་ལྷོར་ད་དབྱིན་སྐད་ནང་མར་ཟེར་ན Young Blood རེད་ད་འོ་དེ་ནང་བཞིན་ད་སེམས་ཤུགས་བརྒྱ་ཐམ་པ་འཁྱེར་ནས་འགྲོ་ཡིན་པ། སེམས་ཤུགས་བརྒྱ་ཐམ་པ་འཁྱེར་ཨ་ནི་གར་སྟབས་ཞུ་ཆེ་བ་བསམ་ཡག་གི་བསམ་བློ་ཚོར་བ་དེ་འདྲ་བའི་ཚོར་བ་ཤུགས་ཆེན་པོ་ཞིག་འཁྱེར་ནས་འགྲོ་ཡིན་རོ། ཨ་ནི། ཕ་གིར་སླེབས་དུས་ཙམ་ལ་གནས་སྟངས་དེ་ག་འདྲ་རེད་ཤག་ལབ་པ་ཡིན་ན། དགོན་པའི་ནང་གི་སློབ་ཁྲིད་བྱེད་སྟངས་དང་རྒྱུན་ལྡན་སློབ་གྲྭ་གི་སློབ་ཁྲིད་བྱེད་སྟངས་གཉིས་ཏོག་ཙམ་མ་འདྲ་བ་རེད་ཤག་ར། གང་ཡིན་ན་ན། ང་ཚོ་སློབ་གྲྭའི་ནང་ལོགས་ཡིན་པས་ན་ཚན་རིག་དང་ཨང་རྩིས་དང་དབྱིན་ཇི་དེ་སོགས་ལ་དུས་ཚོད་མང་པོ་ཞེ་པོ་ཞིག་རག་ཡོད་དེ་ལས་དགོན་པའི་ནང་ལོགས་ལ་སློབ་སྦྱོང་བྱེད་ཡ་གཙོ་བོ་དེ་ནི་ད་ནང་པའི་གི་ལྟ་གྲུབ་དང་ནང་པའི་གི་ནི་ནང་པའི་ཆོས་དང་ཨ་ད་དེ་འདྲས་གི་རྒྱབ་ལྗོངས་ལ་དུས་ཚོད་མང་པོ་ཞིག་བཏང་གི་ཡོད་ར་ད། ཕལ་ཆེར་དུས་ཚོད་ནང་ལོགས་ནས་བརྒྱ་ཆ་ཧ་ལམ་ཡོད་ར་བརྒྱད་ཅུ་ཞིག་པའི་དུས་ཚོད་ད་ག་རང་ཕར་བཏང་གི་ཡོད་ར་ད། དེའི་ནང་ལོགས་ད་ང་ཚོ་རྩོད་པ་རྩོད་ཡ་དང་ཆོས་ཁྲིད་བྱས་དུས་ཚང་མ་ཚུད་དེ་ར། དེའི་ནང་ལོགས་ནས་བརྒྱ་ཆ་ཉི་ཤུ་དོ་ཉི་ཤུ་ནང་ལོགས་ནས་བརྒྱ་ཆ་བཅུ་དེ་ར་ཕལ་ཆེར་ཚན་རིག་སློབ་ཚན་དང་དེང་དུས་སློབ་ཚན་ཁག་ལ་གཏང་གི་འདུག་ར་ང་རང་གི་འགྲོ་སའི་ཨ་ནེ་དགོན་པ་དེའི་ནང་ལོགས་ལ་དེ་འདྲས་བྱས་གི་འདུག་ད་དེ་འདྲས་ཅིག་ནང་ལོགས་ལ་ང་ཚན་རིག་གི་ཐོག་ནས་ཨ་ནེ་ཨ་ནེ་ལགས་ཁོང་ཚོ་དེང་དེང་དུས་ཀྱི་བསམ་བློ་སྐྱེ་ཡ་དང་ཁ་ལོ་ར་དེང་དུས་ཀྱི་ཤེས་ཡོན་གྱི་ཨ་ནེ་ཁ་ལོ་ར་སློབ་ཚན་ཅིག་སྤྲོད་ཡས་ལ་ང་རང་ངོས་ནས་བསམ་བློ་ག་འདྲས་ཤིག་གཏང་དགོས་ལབ་པས་ན་ཆུ་ཚོད་གཅིག་མ་ཞིག་མེད་པས་ན་ཧུར་ཐག་པར་ཐག་བྱེད་ཀྱི་ཡིན་བསམ་ཡས་ཀྱི་བསམ་བློ་ཞིག་འཁྱེར་ཡོད་ར་གང་ཡིན་ན་ན། ང་ཚོ་ཚན་རིག་དགེ་རྒན་གཅིག་ལ་དུས་ཚོད་མང་པོ་ཞིག་རག་གི་ཡོད་མ་རེད་ད། ཨ་ནི་གུང་སེང་དཀྱིལ་མ་དཀྱིལ་མ་མང་པོ་ཞིག་ཡོད་ར་ད། དེ་ཡིན་དུས་ཙམ་ན་ཆུ་ཚོད་གཅིག་དེ་ཨ་ནི་ནམ་རྒྱུན་རྒྱུན་སློབ་གྲྭ་གཅིག་གི་དུས་ཚོད་དང་བལྟས་པས་ན་བདུན་ཕྲག་གཅིག་གི་ཆུ་ཚོད། ཨ་ནི་དགོན་པའི་ཆུ་ཚོད་གཅིག་ཡང་མེད་ན་བཙུན་མ་དེ་ཚོའི་གི་ཆུ་ཚོད་གཅིག་དང། རྒྱུན་ལྡན་སློབ་གྲྭ་གི་བདུན་ཕྲག་གཅིག་གི་རིན་ཐང་གཅིག་པ་ཡིན་བསམ་ཡས་ཀྱི་འདུ་ཤེས་ཅིག་འཛིན་པའི་ཐོག་ནས་ར་ད། ཚན་རིག་བསླབ་དུས་ཙམ་ལ་བརྒྱ་ཆ་བརྒྱ་ཐམ་པ་གང་ཐུབ་ཐུབ་སྐར་མ་གཅིག་ཡིན་ནའི་འཕྲོ་བརླག་མ་བཏང་ཡས་ཀྱི་བསམ་བློ་དེ་འདྲས་འདྲ་བོ་ཞིག་འཁྱེར་གྱི་ཡོད་ར། ད་སློབ་ཚན་བསླབ་པའི་མཚམས་དེ་ལ་ད་ཐོག་མ་དཀའ་ངལ་ག་རེ་འཕྲད་ལབ་པས་ན་ང་ཚོ། ང་རང་ཚོ་ཚན་རིག་སྦྱང་དུས་ཚང་མ་ཨིན་སྐད་ཐོག་ནས་སྦྱངས་པ་རེད། ཡིན་ནའི་ད་ད་ལྟ་བསླབ་ས་དེ་ནི། བཙུན་མ་ཚོ་ལ་ཨིན་ཇིའི་རྩ་བ་ཉིད་ནས་མེད་པ་ཡང་ཚང་མ་བོད་སྐད་ཐོག་ནས་བསླབ་དགོས་ཀྱི་ཡོད་ར། འོ་འདི་ད་ཐོག་མར་དཀའ་ངལ་ཅིག་འཕྲད། ཡིན་ནའི་དཀའ་ངལ་འདི་ཤུགས་ཆེན་པོ་ཞིག་ད་ཚད་ལས་བརྒལ་བ་འདི་ད་མ་རེད་ཤག་ག་ལས་ན་ང་ཚོ་བོད་པའི་གི་བོད་ཁྱིམ་སློབ་གྲྭ་ནས་འགྲིམས་ནས་འགྲོ་ཀྱོག་ཅིག་ཡིན་དུས་ཙམ་ལ་ག་ལ་གང་འཚམ་ད་བོད་སྐད་ཤེས་ཀྱི་ཡོད་ར་ད་ང་ཚོའི་ཁ་དོན་དག་མགོ་ཚོས་རེ་རྒྱབ་ཐུབ་ཡོད་རེད་བྲིས་ཐུབ་ཡོད་ར་དེ་ཡིན་དུས་ཙམ་ལ་མགྱོགས་པོ་མགྱོགས་པོ་ད་ཏིས་ག་ལས་ཏིས་ཅིག་བརྒལ་བ་མ་ཞིག་ཞུ་དཀའ་ངལ་ཞིག་ད་འཕྲད་མ་སོང། བཀྲ་ཤིས་ལྷ་མོ་ལགས་ཨ་ནི་དགོན་པར་སློབ་ཁྲིད་བྱེད་བཞིན་པའི་སྐབས་ལ་ཨ་ནི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་གཞིའི་ཐོག་ལ་ཐོག་ནས་ཨ་ནི་བསླབ་ཁྲིད་བྱེད་ཡ་དེ་འདྲའི་གནང་ཤག་འདི་ག་འདྲས་སེ་བྱུང་བ་རེད།

དེ་སྤེལ་ཤུགས་ཆེན་པོ་ཞེ་པོ་ཅིག་ལ་སྤྲོ་དེ་རུ་གང་ཡིན་ན་ན་གདན་ས་ཁག་གསུམ་ག་ལ་ཨ་ནི་ཚན་རིག་དེ་དེ་གི་ལས་འཆར་དེ་མཉམ་དུ་འགྲོ་གི་ཡོད་དུས་ཙམ་ལ་ཨེམ། ད་ལྟ་ང་ཚོ་བོད་ཀྱི་དཔེ་མཛོད་ཁང་ནས་ཨ་ནི་ལོ་ཙཱ་ཁ་ལོ་སྐད་སྒྱུར་ཡོད་ཀྱོག་དེ་ཚོ་འདང་གི་ཡོད་མ་རེད་ད། དེ་ཡིན་དུས་ཨ་ནི་དགོན་པ་ཁག་ནང་ལོགས་ལ་དངོས་གནས་ཨ་ནི་ཁ་ལོག་རེ་མི་ཆ་ག་ཚོད་འདུག་ལབ་ན་ལྟ་དུས་ཙམ་ལ་ཨ་ནི་ང། བཙུན་མའི་གི་དགོན་པ་ཅིག་ནང་ལོགས་ལ་བོད་ཡིག་ཐོག་ནས་ཨ་ནི་ཚན་རིག་སློབ་ཁྲིད་བྱེད་ཀྱི་ཡོད་པ་དེ་འདྲའི་ཤེས་རྟོགས་བྱུང་ཡིན་ས་རེད་ད། ངེད་ཀྱི་བོད་ཡིག་གི་གནས་སྟངས་དེ་ཚོ་ཕ་ཚོ། ཁོ་རང་ཚོ་ནང་ཁུལ་གྱི་དོ་སྣང་བྱུང་ནས་ཨ་ནི་དགོན་པ་ལ་ད་སླེབས་རེད། ཁོ་ཚོ་སླེབས་ཨ་ནི་ང་ལ་ཨ་ནི་ཁར་བཅར་འདྲི་འདྲ་བོ་བྱས། དེ་འདྲའི་བྱེད་ཡ་འདོད་པ་ཡོད་ན་ལབ་ཡ་བྱུང་ར། དེ་འདྲའི་ལབ་དུས་ཨ་ནི་ཁོ་ཚོ་ཚོད་ལྟ་ཡི་ལྟ་གིན་འདུག་བཞིན་ལ། ཨ་ང་འོ་དེ་འདྲ་བྱས་ནས་རྒན་བརྩོན་འགྲུས་བསམ་འཕེལ་ལགས་ད་ལྟ་ང་ཚོ་ཨེ་མ་རི་བོད་ཀྱི་ལས་འཆར་གྱི་ཨ་ནི་སྐད་སྒྱུར་གཙོ་བོ་གཅིག་ཆགས་བསྡད་ཡོད་ར། ཁོ་རང་མཇལ་ཨ་ནི་ཁོ་རང་མཉམ་དུ་བཀའ་མོལ་ཞུས་དེ་འདྲ་བྱས་ནས། ཨ་མཇལ་ནས་ཨ་ནི་ཁོ་རང་གིས་ག་གསུངས་ན་ན་ཁྱོད་རང་ད་ལྟ་བྱས་ན་འགྲིག་ས་རེད་ཨ་ནི། བཙུན་མ་ཚོ་གིས་ད་ཨེ་མ་རི་བོད་ཀྱི་ལས་འཆར་འགོ་བཙུགས་ཡས་འདི་ཡི་ལོ་ནས་བརྩིས་ང་འདུག་བཞིན་མུ་མཐུད་ནས་ཁོང་ཚོས་ནི་དབྱར་ཁའི་གི་ཟབ་སྦྱོང་ཚང་མ་ལ་ང་ཁོང་ཚོའི་སྐད་སྒྱུར་འདུག་བཞིན་བྱེད་བཞིན་བྱེད་ནི་དེ་ཡིན་ད། དེའི་སྐབས་སུ་ནི་བཙུན་མའི་དགོན་པ་ལ་ནི་ཁྱེད་རང་གིས་སྐྱེ་དངོས་ཚན་རིག་བྱས་ར་དབང་རྩ་ཚན་རིག་ཐོག་ལ་ཡིག་སྒྱུར Translation གནང་འདུག་ཨ་ནི་དེ་ག་འདྲ་རང་བྱུང་རེད། དེ་དུས་ཨེ་མ་རི་དང་བོད་ཀྱི་ལས་འཆར་ཚན་རིག་བསླབ་པའི་གི་ནི་དབྱར་ཁའི་གི་ལས་འཆར་བྱས་ར། དེའི་ནང་ལོགས་ལ་སྐྱེ་དངོས་ཚན་རིག་ཙམ་མ་ཡིན་པ་བྱས་སློབ་ཚན་ཚན་རིག་གི་ཚན་པ་བཞི་ག་ནང་ལ་ཨ་ནི་སློབ་ཁྲིད་བྱེད་ཡོད་ར། འོ་འདི་ག་རེ་རེད་ལབ་ན་སྐྱེ་དངོས་ཚན་རིག་དབང་རྩ་ཚན་རིག་དངོས་ཁམས་ཚན་རིག་ཨ་ནི་ཚན་རིག་གི་ལྟ་གྲུབ་ལ་ནི་ལོ་དང་པོ་ལ་ཁོང་ཚོ་ཚན་རིག་གི་ཚན་པ་བཞི་ག་ནང་ལ་ལག་པ་འཆང་བ་མ་ཟད་ཨང་རྩིས་ཡང་ངོ་སྤྲོད་བྱས་ཡོད། ད་ལྟ་འདི་ལོ་རིམ་དང་པོ་བ་གཅིག་རེད་ལོ་རིམ་གཉིས་པ་དང་གསུམ་པ་བཞི་བ་ལྔ་བ་ལ་ཨ་ནི་ལྟ་གྲུབ་དང་ལྟ་གྲུབ་ཡོད་མ་རེད། གཞན་པ་སློབ་ཚན་བཞི་པོ་དེ་གང་ག་ཡོད་པ་འདྲ་བོ་ཆགས་དེ་ར། ངེད་ཀྱི་ཨ་ནི་ག་ཅིག་ཡོད་རེད་ན། ད་ལྟ་ང་ཚོའི་གི་ལས་འཆར་དེ་ཚོ་ལ་དགེ་རྒན་མ་འདྲ་མ་འདྲ་ཨ་རི་ནས་ཕེབས་ཡོང་དུས་ཙམ་ལ་ཨ་རི་ནས་ཨ་ནི་ཨ་ནི་ལགས་ཚོ། ད། ག་ལོར་དགེ་ལུགས་ཀྱི་ཨ་ནི་ལགས་མང་པོ་ཅིག་ཨ་ནི་ཚན་རིག་ཁང་ལ་ད་ལྟ་འབྲས་སྤུངས་བློ་གསལ་གླིང་དང་སྒོམ་སྒྲུབ་ལྟེ་གནས་ཁང་ལ་འཛོམས་ནས་ནི། ཚན་རིག་གི་ཟབ་སྦྱོང་དེ་སྤྲད་དུས་སློབ་ཚན་སོ་སོ་སོ་སོ་ལ་དགེ་རྒན་ལོགས་ཀ་ལོགས་ཀ་སླེབས་དུས་ཚང་མ་ལ་ངས་སྐད་སྒྱུར་བྱེད་ཀྱི་ཡོད་རེད་ཁོང་ཚོ་ལ་བས་ཡང། ག་ལབ་དགོས་རེད་ལག་བསྟར་བྱེད་སྒོ་དེ་ཚོ་ལ་ངས་རོགས་པ་བྱེད་རོགས་བྱེད་ཡོད། བཀྲ་ཤིས་ལྷ་མོ་ལགས་ཉིས་སྟོང་བཅུ་དྲུག་ནས་བརྩི་བའི་ད་ལྟ་བར་དུ་ལོ་དྲུག་རིང་ཨ་ནི་ཁྱེད་རང་དགོན་སྡེ་ཁག་ལ་ཕྱག་ལས་གནང་ཡོད་རེད་ཨ་ནི་དེ་ནས་ཁྱེད་རང་གིས་དགོན་སྡེ་ཁག་ལ་ཚན་རིག་དང་སྐད་ཡིག་སློབ་ཁྲིད་གནང་རེད་དེ་ནས་ཁྱེད་རང་ལ་དགོན་སྡེ་ཁག་ནང་ཕྱག་ལས་གནང་ནས་ཚུར་བློ་བསྐྱེད་ཨོ་ག་རེ་ཐོབ་སོང། ད་འདི་དངོས་གནས་དྲང་པོ་བཤད་ན་ང་ཚོ་བོད་པའི་གི་སྤྱི་ཚོགས་ནང་ཡོད་རྒྱུ་གི་གཞོན་སྐྱེས་མང་པོ་ཅིག་ལ་དེ་འདྲའི་གི་ཤེས་རྟོགས་བྱུང་ཡག་དེ་གལ་ཆེན་པོ་རེད་བཞག་བསམ་གྱི་འདུག་དྲང་པོ་ཞུ་བ་ར། གང་ཡིན་ལབ་ན་ཨ་ནི་དགོན་པ་ཁག་ནང་ལོགས་ལ་ང་ལས་ཀ་བྱེད་པའི་རིང་དེ་ལ་ངས་གི། དངོས་གནས་སོ་སོའི་རིག་གཞུང་ནང་ལོགས་ལ་དངོས་གནས་ག་ལབ་དགོས་རེད། སྐད་ཡིག་ཕྱུག་པོ་ཡིན་པ་གཅིག་བྱས། ཨ་ནི་རིག་གཞུང་ང་ཚོའི་བོད་པའི་གི་ནང་ཆོས་དེ་ནང་ལོགས་ལ་ཨ་ནི་ག་ལབ་དགོས་རེད། སེམས་གི་སེམས་དང་འབྲེལ་བའི་གི་ཨ་ནི།

གྱད་ཀོ་ཆུ་མར་ཤ་སེམས་པ་གཙོ་བོ་སེམས་པ་སྐྱོ་བོ་ཡོད་པའི་རྒྱུ་མཚན་ལ་བརྟེན་རེ། སེམས་པ་སྐྱོ་བོ་དེ་དཔེ་ཆ་ཀྱི་རྒྱུ་ནི་ལིག་ཏོ་ད་དཔེ་ཆ་ནང་ལོགས་ལ་སོང་ངེ་དེ་གོ་རེ་བྱམས་དང་སྙིང་རྗེ་བྱང་ཆུབ་སེམས་དཔའ་ལབ་དུས་ད་ངེ་དེ་སོང་ང་ཚོ་ད་བོད་པ་མང་གཅིག་ཧ་གོ་གི་ཡོད་རེད་ལས། འདི་སྐད་སྟངས་འདི་དངོས་གནས་མིག་དཔེ་སྟོན་ས་བཅུ་མ་རེ་ལྟ་ས་དེ་ང་རང་ཚོ་མིག་གི་མདུན་ལ་བཞག་ཡོད་དེ་ང་ཚོས་གི་ཧ་གོ་མི་འདུག་འོ་དེ་འདྲའི་བཞིན་ནི་ནི་ག་ལོར་ལྟ། དགོན་པའི་ནང་ལོགས་སེམས་ཀྱི་བདེ་སྐྱིད་བདེ་སྐྱིད་རྐྱེན་པས་ཀྱིས་ང་དེ་འདྲའི་བཞིན་ནི་ལོ་མང་པོ་ད་དགོན་པའི་ནང་དུ་བཞིན་ནི་དེ། དེ་གི་གོང་དུ་ནི་དཔེ་ཁྲིད་དེ་འདྲའི་གསན་ཡོད་གསུང་གི་འདུག་ནི་ཁྱེད་རང་གི་དམིགས་བསལ། སློབ་སྦྱོང་དཔེ་ཆ་དང་དེ་འདྲའི་ནང་ལ་སློབ་སྦྱོང་གནང་ཡིན་པས། གཏིང་ཟབ་པོ་དེ་འདྲའི། ད། ད་གཏིང་ཟབ་པོ་ལབ་དུས་ཙམ་ན་ངེད་ཀྱི་སྔོན་མ་སོ་སོ་བོད་ཁྱིམ་ད་བོད་ཕྲུག་སློབ་བོད་ཕྲུག་ཁྱིམ་སྡེ་སློབ་གྲྭའི་ནང་ལོགས་ལ་ནང་ཆོས་སྦྱངས་པ་ལས་ལྷག་ངེད་ད་ལྟ་ཡིན་རོ། མི་ཚེ་ནང་ལ་དཔེ་ཆ་བཞག་པ་ཡིན་ན།

དཔེ་ཆ་དེ་ཅིག་བལྟ་དགོས་རེད་ལབ་དྲན་གསོ་བཏང་མཁན་མང་པོ་བྱུང། དེ་སོང་ཙང་ངེད་ཀྱིས་ག་རེ་བྱས་ཡོད་ལབ་ན་ཨ་ནི་ད་ལྟ། ལྡི་ལི་བོད་ཁང་གི་ལས་འཆར་ད་ལྟ Nalanda Diploma Course ལབ་ཀྱི་ཡོད་རེད་འོ་དེའི་ནང་ལོགས་ལ། ལོ་གཅིག་ཅིག་མཉམ་ཞུགས་བྱས་ཡིན་རོ། དེའི་ནང་ལོགས་ནས་གོ་ཐོས་དེ་ངས་ག་ལ་གང་འཚམ་ཅིག་མཉམ་ཞུགས་བྱེད་ཡ་རག་མཁན། དུས་ཚོད་དེའི་མཚམས་དེ་ལ་ང་ཚོ་ནད་ཡམས་དེ་ཁྱབ་བསྡད་ཡོད་རེད། ནད་ཡམས་ཡིན་དུས་མི་ཚང་མ་ད་ནང་ལ་བཀག་བཞག་ཡོད་དུས་ཙམ་ལ་ཨ་ནི་དུས་ཚོད་དེ་ཏག་ཏག་དཔེ་ཡག་པོ་བྱུང་སོང་རོ། འདི་འདྲ་བྱས་ནས་ངེད་ཀྱིས་ནང་ཆོས་ཏོག་ཙམ་ཅིག་སྦྱངས་ཡིན། དེ་མ་ཟད་ང་ཚོའི་གི། ང་ལས་ཀ་བྱེད་ས་དེ། ཁོར་ཡུག་དཔེ་བཟང་པོ་ཡོད། ཁོར་ཡུག་བཟང་པོ་ཡོད་པའི་རྒྱུ་མཚན་གང་ལབ་ན་ངས་ང་ཚོའི་ལས་ཀ་བྱེད་ས་དེའི་ནང་ལོགས་ལ་ལས་འཆར་རིགས་མང་པོ་ཞེ་པོ་ཅིག་སྤེལ་ཡོད། སྤྱིར་བཏང་ལས་འཆར་དེ་དང་དེ་ཚོ་ང་ཚོ་ཁ་ཐུག་འབྲེལ་བ་ཡོད་མ་རེད་དེ་ལས་ང་ཚོ་ག་དུས་ཡིན་ནའང་ཁ་ལོ་དེའི་གི་ལས་བྱེད་ཅིག་ཡིན་པའི་ཆ་ནས་གང་ཐུབ་ཐུབ། ཞོར་ལ། ད་རྐུབ་ཀྱག་བཀྱག་ཡོང་ནས་རེ་ཟུར་ལ་རྫུན་མ་དེ་འདྲ་བྱས་ནི། དེ་འདྲ་དེ་འདྲ་བྱས་ནི་ར་ནང་ཆོས་ངོ་སྤྲོད་ཁ་ཤས་ཅིག་ལ་ང། མཉམ་དུ། མཉམ་ཞུགས་བྱུང་བ་ར་དཔེ་ཆ་བཞག་པ་ཡིན་ན་ད་ལྟ CBCT ལབ་ནི། སྙིང་རྗེ། སྙིང་རྗེ་སྦྱོང་བརྡར་བྱེད་སྟངས་ལག་བསྟར་བྱེད་སྟངས་ཀྱི་ནི་སྦྱོང་བརྡར། ཨེམ་རི་གི་ལས་འཆར་ཅིག་འདུག། དེའི་ནང་ལོགས་ལ་ང། ཆེད་སྒྲིག། སྐབས་རེ་ང་ཚོས་བློ་གསལ་གླིང་དང་དེ་འདྲས་ཀྱིས་ནི། དཔེ་ཁྲིད་ཀྱི་ལ་པེ་ཀེ་ར་ཚོ་དེ་འདྲས་ནི་དེ་འདྲས་ཞུགས་དང་ཁོ་ཚོས་ཀྱིས་ནི་ཆོས་བཤད་ཁ་ཤས་ནང་ལོགས་ལ་ང་མཉམ་ཞུགས་བྱས་ར་ས་དེ་འདྲས་བཞིན། ད་ལྟ་ང་གཉིས་བཀའ་མོལ་ཞུ་ས་དེ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་རེད་ཁྱེད་རང་རྒྱ་གར་ནས་ཕེབས་ཤག་ཨ་ནི་ཁྱེད་རང་ད་ལྟ་གཙོ་བོ་ཕེབས་དགོས་ཡག་དེ་ཨ་ནི་ཞིབ་འཇུག་གནང་ག་ཕེབས་འདུག་ཨ་ནི་དེའི་ཐོག་ལ་ཞིབ་འཇུག་ག་རེ་གནང་དགོས་རེད་ཨ་ནི་དེ་གཅིག་གསུང་རོགས་གནང་དང། ཨ་ནི་ད་ད་ད་ང་ཨ་རི་ལ་སླེབས་ཡག་དེ་སྤྱིར་བཏང་ཨ་རིར་སླེབས་པ་ཐེངས་མ་དང་པོ་ཡིན་ར། ཨ་ནི། དེའི་ལས་འཆར་འདི། ཨེམ་རི་དང། ཨེམ་རིའི་བོད་ཀྱི་ལས་འཆར་གྱི་ཆ་ཤས་ཅིག་ཆགས་བསྡད་ཡོད་རེད། ཨེམ་རིའི་བོད་ཀྱི་ལས་འཆར་ནང་ལོགས་ལ་དགེ་འདུན་པ་ཚོ་དང་ཨ་ནེ་ལགས་ཚོ་ལ་ཨ་ནི། ལོ་དྲུག་གི། དངོས་གཞི་སྦྱོང་བརྡར་ཚན་རིག་གི་ངོ་སྤྲོད་བྱས་དེ་ཚར་བ་ཚན་པ་དེ་ཚར་བ་རེད། ད་ཚན་རིག་དངོས་གཞི་བསླབ་ཚར་བ་ཡིན་དུས་ཙམ་ལ། དེའི་ནང་ལོགས་ལ་མི་ཆ་བསྐྲུན་བྱ་རྒྱུ་དེ་ཚོ་ཨ་ནི། མ་འོངས་པའི་གི་ཨ་ནི། རང་རྐྱ་འཕེར་བའི་ངང་ནས། དགོན་པའི་ནང་ལོགས་ལ། སྐུ་ཞབས་ལགས་ཚོ་རང་རྐྱ་འཕེར་བའི་དགེ་རྒན་དང་རང་རྐྱ་འཕེར་བའི་ཞིབ་འཇུག་པ་ཅིག་བསྐྲུན་ཡག་ཆེད་དུ་ལས་འཆར་ད་ལྟ་ང་ཚོ་རྒྱུན་སྐྱོང་གི་ལས་འཆར་ལབ་ཀྱི་ཡོད་རེད། Sustainability Phase། ལབ་ད་འོ་དེ་ཆགས་ཡོད་ར། ད་རྒྱུན་སྐྱོང་གི་ལས་འཆར་ནང་ལོགས་ལ་ག་རེ་དགོས་ཀྱི་ཡོད་ལབ་ན་ཅིག་ད་ང་ཚོ་གི་ཞིབ་འཇུག་ག་འདྲ་བྱེད་དགོས་ཀྱི་ཡོད་རེད་ལབ་དེ་གི་སློབ་ཚན་ཅིག་བསྡད་ཡོད་རེད། གཉིས་པ་དེ་ང་ཚོ་ཨ་ནི། སློབ་སྦྱོང་དེ་ག་འདྲ་སེ་བསླབ་དགོས་ཀྱི་ཡོད་རེད་ལབ་ཅིག Pedagogy དེ་གི་ཐོག་ལ་ཨ་ནི་སྦྱོང་བརྡར་གཏོང་གི་ཡོད་རེད། ཞིབ་འཇུག་དེ་ག་དུས་ཡིན་ནའི་ང་ཚོ་དགུན་ཁའི་དགེ་རྒན་ལ་ཟབ་སྦྱོང་སྒང་ལ་ངོ་སྤྲོད་བྱེད་ཀྱི་ཡོད་རེད་ཨ་ནི་དབྱར་ཁའི་སྐབས་ལ་ང་ཚོ་སློབ་ཁྲིད་བྱེད་སྟངས་སྒང་ལ་ཨ་ནི་ངོ་སྤྲོད་བྱེད་ཀྱི་ཡོད་ར། ཡིན་ནའི་འདི་གིས་ད་ང་ཚོ་འདང་གི་ཡོད་མར། འདི་ཡིན་དུས་ཙམ་ལ་ག་རེ་བྱས་འདང་གི་ཡོད་མར་ལབ་ན། ད། འཛམ་བུ་གླིང་གི་ཚན་རིག་པ་བཅས་ཀྱིས་མཉམ་དུ་ཨ་ནི་སྐུ་ཞབས་ལགས་དང་ཨ་ནི་ལགས་ཚོ་དཔུང་པ་མཉམ་མཉམ་གཤིབ་པ་ལ་འགྲོ་དགོས་ཀྱི་ཡོད་ན་ཁོ་ཚོའི་གི་ཚན་རིག་གི་ཨ་ནི

ང་ཚོའི་བོད་པའི་གི་སྤྱི་ཚོགས་ནང་ལོ་ལ་ཨ་ནེ། དྲན་པ་ཉམས། ད་དྲན་པ་ཉམས་ནད་ཀྱི་ནད་གཞི་དང་ད་ཨིན་ཇིའི་ནང་ལོ་ལ་ཨལ་ཛེ་མར་ལབ་དེ་ཕལ་ཆེར་མི་འདུག་ལབ་ནས། དེ་འདྲས་ཀྱི་དཔྱད་རྩོམ་ཅིག་ཐོན་ཡོད་ས་ཚན་རིག་གི་དཔྱད་རྩོམ་ཅིག། ད་དེ་འདྲས་ཀྱི་ཚན་རིག་དཔྱད་རྩོམ་དེ་ཐོན་ཡོད་དུས་ཙམ་ལ་ད་ལྟ། ཨ་ནེ། དྲན་པ་སྒང་ལ་བརྟག་དཔྱད་བྱེད་མཁན་གྱི་ཚན་རིག་པ་མང་པོ་ཅིག་དེ་འདྲས་ཡིད་ཆེས་མ་བྱུང་བ་དེ་འདྲས་བྱུང་གི་ཡོད་ས་ར། དེ་ཡིན་དུས་ཁོང་ཚོས་དངོས་གནས་དེ་འདྲས་རེད་འདུག་ལྟ་ཡ་ཆེད་དུ་ཨ་ནེ་བོད་པའི་གི་དགོན་སྡེ་ཁག་ནང་ལོ་ལ་ཨ་ནེ་ཞིབ་འཇུག་བྱ། སླེབས་ཤག་ར། དེའི་ཞིབ་འཇུག་དེ་སྤྱིར་བཏང་དཔྱད་རྩོམ་དེ་སྤྱིར་བཏང་བོད་ཀྱི་དགོན་པ། བོད་ཀྱི་དགོན་པ་གཅིག་ནང་ལོགས་ནས་མར་སྟོན་སྐྱོ་གཅིག་རེད་ཤག་དེ་བཞིན་ནས་རྒྱ་གར་སྤྱི་ཚོགས་ནང་ལོགས་ལ་དགོན་སྡེ་ཁག་ནང་ལོགས་ཞིབ་འཇུག་བྱ་སླེབས་རེད། ཨ་ནི་ང་སྤྱིར་བཏང་ད་ལྟ་འབྲས་སྤུངས་བློ་གསལ་གླིང་ཚན་རིག་དང་སྒོམ་སྒྲུབ་བསྟི་གནས་ཁང་གི་ལས་བྱེད་ཅིག་ཚན་རིག་གི་དགེ་རྒན་ཅིག་ཆགས་ཡོད་དུས་ཙམ་ལ་ལས་འཆར་དེ་ད་ལྟ་གདན་ས་ཁག་གསུམ་གྱི་ནང་ལོགས་མཉམ་རུབ་བྱེད་ནས་མི་ནི་སོ་ཊ་མཐོ་སློབ་མཉམ་དུ་མཉམ་རུབ་བྱེད་ནས་ནི་ལས་འཆར་འདི་བསྐྲུན་པ་ཅིག་བྱས་ཡོད་འདུག་ར་འདིའི་ནང་ལོགས་ལ་ཞིབ་འཇུག་འདི་གི་དམིགས་ཡུལ་གཙོ་བོ་འདི་ག་རེ་རེད་ཤག་ལབ་པ་ཡིན་ན་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨལ་ཛེ་མར་གྱི་ནད་གཞི་འདི་ག་ཚད་ཡོད་རེད་བརྒྱ་ཆ་ག་ཚད་ཟིན་འདུག་ལབ་ཅིག་བྱས་ཨ་ནི་གལ་སྲིད་བརྒྱ་ཆ་ག་ཚད་ཡོད་མེད་ལ་ལྟོས་པའི་གི་སྤྱིར་བཏང། ཨལ་ཛེ་མར་ནད་གཞི་འདི་དྲན་ད་ང་ཚོ་དྲན་པ་ཉམས་ནད་ཀྱི་ནད་གཞི་ཅིག་བྱས་ཡོད་འདུག་ར་འདི་དེ་ཨ་ནི་རྐྱེན་ག་རེ་ལ་ནམ་རྒྱུན་མི་མང་ཆེ་བའི་ནང་ང་ཚོས་ཀྱི་ལུས་སྦྱོང་བྱེད་སྟངས་ད་གཟུགས་པོ་སྦྱོང་བརྡར་ཞེ་དྲག་མ་རག་རྒྱུ་འདྲ་བོ་དང་རྒྱགས་ནད་འདྲ་བོ་དང་ཡང་མིན་ན་ཨ་ནི་ཡང་ཁ་ཤས་ད་ལྟ་ང་ཚོས་ཀྱི་རིགས་རྫས་ཀྱི་རྒྱུད་ནས་སླེབས་ཡ་དེ་འདྲས་ཡོང་གི་འདུག་ར་ཨ་ནི་གང་ལྟར་ད་རྒྱུ་རྐྱེན་མི་འདྲ་མང་པོ་ཅིག་ལ་བརྟེན་ནས་ད་དེ་ཚོ་ཡོང་གི་ཡོད་དུས་ཙམ་ལ་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་དགེ་འདུན་པ་ཚོས་ཀྱི་འཚོ་བ་སྐྱེལ་སྟངས་ག་འདྲས་ཡིན་མིན་ཨ་ནི་རིགས་རྫས་ནང་ལོགས་འགྱུར་ལྡོག་ག་རེ་འགྲོ་གི་ཡོད་མེད་ཨ་ནི་སྤྱིར་བཏང་ལོ་ལྔ་བཅུ་ཡན་ཆད་ཀྱི་རྒན་པ་དེ་ཚོའི་ནང་ལོགས་ལ་ཨ་ནི་ཀླད་པའི་ཀྱི་འཕྲོད་བསྟེན་ག་འདྲས་ཡོང་གི་ཡོད་མེད་ནི་འདི་དང་སྒོམ་སྒྲུབ་ད་ཁོ་ཚོ་ཁ་ལོ་རེ་ང་ཚོ་བོད་པའི་གི་རིག་གཞུང་བོད་པའི་གི་དགོན་པ་ཁག་གི་ནི་ཁ་ལོ་རེ་རིག་གཞུང་ནང་ལོགས་ལ་སྒོམ་རྒྱག་གི་རིག་གཞུང་སྒོམ་རྒྱག་གི་ལུགས་སྲོལ་ཅིག་ཡོད་ར་འདི་གི་ཤུགས་རྐྱེན་ག་ཚད་ཅིག་ཡོད་མེད་དེ་ཚོ་སྒང་ལ་ཉམས་ཞིབ་བྱེད་ཡ་ཆེད་དུ་ཁོ་ཚོ་སླེབས་རེད་ར་ད་ང་འདི་ནང་ང་མཉམ་ཞུགས་བྱས་ཡོད་རེད་ངའི་མཉམ་ཞུགས་ལས་འགན་ནི་ག་རེ་བྱུང་ལབ་ན་ང་ནི་མ་ནི་དངོས་སུ་མར་འགྲོ་ནས་གྲངས་ཐོ་དེ་ཚོ་ཡང་བསྡུ་ཡ་རྒན་རྣམ་པ་ཚོ་ལ་བཅར་འདྲི་བྱེད་ཡ་དང་དེ་ཚོ་དེ་དང་འབྲེལ་བ་ཡོད་རྒྱུ་ཅིག་རེད། ཨ་ནི་མཐའ་མའི་གྲུབ་འབྲས་དེ་ག་རེ་རེད་བས། ཨ་ད་ལྟ་གྲུབ་འབྲས་གཙོ་བོ་དེ་ད་ལྟ་དཔྱད་རྩོམ་དེ་པར་མར་སྟོན་རྒྱུ་རེད་ར། ཡིན་ན་ཡང་སྔོན་འགྲོའི་གི་ཨ་ནི་གྲུབ་འབྲས་གཅིག་ཐོན་ཡོད་ར་ད་ལྟ་ང་ཚོ pilot གི result ཅིག་ཡོད་ར། སྔོན་འགྲོའི་གི་ཨ་ནི། གྲུབ་འབྲས་དེ་ནང་ག་རེ་ཐོན་ཤག་ལབ་ན་ང་ཚོ་བོད་པའི་གི་སྤྱི་ཚོགས་དགོན་སྡེ་ཁག་གི་རྒན་རྒན་པ་དེ་ཚོའི་ནང་ལོགས་ལ་ཨ་ནི་དྲན་པ་ཉམས་ནད་དེ་ཧ་ལམ་མེད་པ་རེད་ཤག་ར། མ་ཟད་ཨ་ནི་ཁོ་ཚོ་ལ་ཧང་སང་དགོས་ཅིག་ག་རེ་བྱུང་ཞེ་ན་ན་དགེ་འདུན་པ་མང་ཆེ་བརྒྱ་ཆ་རྒན་པའི་ནང་ལོགས་ལ་མང་ཆེ་རྒྱགས་ནད་ཡོད་པ་གང་ཞིག་ལ་དྲན་པ་ཉམས་ནད་མི་འདུག་ལ་སི་ཉེར་ད་སྤྱིར་བཏང་ཨ་རི་དང་ད་ཁ་ལོ་རེད་ད་ད་ང་ཚོ་ནུབ་ཕྱོགས་པའི་ལུང་པ་མང་ཆེ་ནང་དྲན་པ། རྒྱང་ནས་ཡོད་པས་ན་བརྒྱ་ཆ་ད་ཧ་ལམ་ཆེན་པོ་ཤུགས་ཆེ་ཨ་ནི Alzheimer ནད་གཞི་དེ་ཡོང་ཡ་གི་བརྒྱ་ཆ་ཤུགས་ཆེན་པོ་ཤུགས་ཆེ་བ་ཅིག་ད་འདི་ག་ལོར་རྟགས་སྟོན་ཡ་འདྲ་བོ་ཅིག་ཆགས་ཡོད་དོ་ནད་གཞི་དེ་སྟོན་ཡ་འདྲ་བོ་ཅིག་ཡིན་ནའི་ང་ཚོ་བོད་པའི་གི་དགེ་འདུན་པ་ཚོའི་ནང་ལོགས་ལ་རྒྱང་ནས་ཡོད་ན་ཡང་ད་ནད་གཞི་དེ་མེད་པ་ཅིག་སྟོན་དུས་ཙམ་ལ་འདི་ནི་མང་པོ་ཅིག་གི་ད་ད་ཚོད་ཤ་རུ་མ་སོང་ནས་རྒྱ་དེ་ད་དགེ་འདུན་པ་ཚོའི་གི་འཚོ་བ་སྐྱེལ་སྟངས་དེ་གི་བེད་ཅན་ད་ཡང་མིན་ན་ཁ་ལག་དང་དེ་ཚོ་ཞལ་ལག་མཆོད་སྟངས་དེ་ཚོ་གི་ཡིན་པ་འདྲ་ལབ་ན་ད་དེ་འདྲ་བོ་ཅིག་ཚོད་པ་སྐྱེལ་བ་ད་དེ་ད

ཁོ་ཚོ་ལ་ལས་འཆར་འདི་འདྲའི་འཆར་འགོད་གནང་དུས་ཙམ་པ་ལྟ་ཅི་དང་ལོ་ཆེན་པོ་ཆགས་ཚར་རེད་ཨ་ནི་དེའི་སྐབས་སུ། འཆར་འགོད་གནང་ཡ་དེ་ག་འདྲའི་རྒྱབ་ལྗོངས་བསམ་བློ་ག་འདྲ་བོ་ཅིག་བཏང་ནས་ཨ་ནི་འཆར་གཞི་འདི་ཚོ་བསྒྲིགས་ཡིན་པས། དེ་འདྲའི་དྲི་བ་དྲང་མོ་བཤད་ན་དཔེ་ཡག་པོ་འདུག་ར། གང་ཡིན་ལབ་ན་ཨ་ནི། ང་ཚོ་སྤྱིར་བཏང་ང་ཚོ། ད་དགོན་པ་ཁག་ནང་ལོགས་ལ་ཨ་ནི་དཔལ་འབྱོར་གྱི་ཆ་ནས་ཀྱི་ཏོག་ཙམ་དཀའ་ངལ་ཡོད་ར་འདི་ཡིན་དུས་ཙམ་ལ་ང་ཚོ་ང་ཚན་རིག་དགེ་རྒན་རེད་དངོས་གནས་བཤད་ན་ཡིན་ནའི་ང་ཚོ་དགེ་རྒན་འདང་གི་མེད་དུས་ཙམ་ལ་ནི་ང་ཨིན་ཇི་ཡང་བསླབ་ཀྱི་ཡོད་ར་ངེད་ཀྱི་ཆེད་ལས་སློབ་སྦྱོང་གི་ད་རང་བཞིན་དེ་ཨིན་ཇི་མེད་དུས་ཙམ་ལ་ང་ཨིན་ཇི་ཨིན་ཇི་རྩ་བ་ཉིད་ནས་མ་ཤེས་མཁན་ཚོ་ལ་ནི་ངེད་ཀྱི ABCD ལབ་པའི་ལ་སོགས་པ་དེ་འདྲའི་རྨང་གཞི་དེ་ངེད་དེ་ད་རྨང་གཞིའི་སློབ་ཚན་དེ་ངེད་ཀྱི་ལག་པ་འཆང་ཡ་བྱས་རེད་ར།

རིག་པ་ཡོད་མ་རེད་ལབ་ཡ། འདི་ང་རྩ་བ་ཉིད་ནས་ངོས་ལེན་མེད། མི་ཚང་མ་ལ་ང་ཚོས་དབང་རྩ་ཚན་རིག་གི་ཐོག་ནས་འགྲེལ་བཤད་རྒྱག་ཡོད་རེད་ར། ག་ལ་ཡོད་ལ་ན་ང་ཚོ་ཀླད་པའི་གི་མཉེན་ལྕུག་ལ་འགྲེལ་བཤད་རྒྱག་ཐབས Neuroplasticity ལབ་ཡ་ཅིག་འགྲེལ་བཤད་རྒྱག་ཡོད་ར། སྤྱིར་བཏང་ང་ཚོ་མི་རྒན་པ་ག་ཚད་ཡིན་ནའི་སྦྱང་ན་ཤེས་ཡ་ཡོད་ར། དེ་ཡིན་དུས་ངེད་ཀྱི་བསམ་བློ་འདི་གཙོ་བོ་བཟུང་པའི་ཐོག་ནས་ངེད་ཀྱི་སློབ་ཚན་ག་འདྲ་བོ་ཞིག་འཁྲིད་དགོས་ལབ་ན་ཞུ་ད་ཕྲུ་གུ་ཆུང་ཆུང་ནང་བཞིན་མ་བྱེ་བྲག་པ་རེ་རེ་རེ་རེ་བྱས་ནས་བསླབ་ནས་བསྡད་ན་དུས་ཚོད་ཁོམ་གི་ཡོད་མ་རེད་དེ་སོང་ཙང་གཙོ་བོ་དེ་ང་ཚོའི་གི་སྒྲ་ཡི་སྦྱང་སྟངས། སྒྲ་སྒྲོག་སྟངས་བྱས། ཡི་གེ་ཨིན་ཇི་གི་གཟུགས་དེ་ཚོ་ཡག་པོ་ངོ་ངོ་སྤྲོད་བྱེད་བྱས། ཨ་ནི་སྒྲ་དང། གཟུགས་དེ་ལ་བབ་པའི་གི་སྒྲ་དེ་ངེད་གཉིས་ད་སྦྱོར་བརྡ་ག་འདྲ་སྐྲུན་དགོས་ཡོད་མེད། ཨ་ནི་སྦྱོར་བརྡ་དེ་ལ་སྐྲུན་ནས་ཨ་ནི་གཙོ་བོ་ད་ཁོ་རང་ཚོ་རྒན་རྒན་པ་ཡིན་དུས་ཙམ་ལ་དོན་དུ་མི་ཚེ་ང་ཚང་ཨིན་ཇི་ང་ཆེད་ལས་བཟོས་ཡ་མ་རེད། དེ་ཡིན་དུས་ཨིན་ཇི་དེ་ཁོང་ཚོའི་གི། ག་ལབ་དགོས་རེད། ཉིན་རེའི་གི་འཚོ་བ་ནང་ལོགས་ལ་བེད་སྤྱོད་བཏང་ཡ་ཅིག་ཡིན་དུས་ཙམ་ལ་དེ་དང་འབྲེལ་བའི་ཐོག་ནས་ག་འདྲ་བྱེད་ནི་ཨ་ནི་ག་འདྲ་བྱས་ན་ཁོང་ཚོ་ལ་ཡག་ཕན་ཐོགས་ས་རེད་ལབ་ནས་དེ་འདྲའི་གི་སློབ་ཚན་གི་འཆར་འགོད་ཅིག་གྲུབ་ཡོད་རེད་ངེད་གཉིས་བཀྲ་ཤམ་ལ་ཨ་ནི་ཁྱེད་རང་ཕྱག་ལས་མང་པོ་ཞིག་གནང་ཤག་མ་འོངས་པ་ཨ་ནི་ཁྱེད་རང་འཆར་གཞི་ག་རེ་ཡོད། ད་མ་འོངས་པ་འཆར་གཞི་ལ་དེ་གཙོ་བོ་ང་རང་གི་ངེད་ཀྱི་སེམས་ནང་ལོགས་གི་སྟོང་ཆ་འདྲ་བོ་དེ་རེད་ཤག་ར་ད་ང་དགོན་པའི་ནང་ལོགས་ལ་ཚན་རིག་བསླབ་ཡོང་དུས་ཙམ་ན་རྒན་རྣམ་པ་ཚོས་ཀྱི་ང་ཚན་རིག་ཚན་རིག་པ་ན་ནི་ཐ་སྙད་དེ་འདྲ་བེད་སྤྱོད་གཏོང་གི་ར་ཨ་ནི་ང་རང་སེམས་གཏིང་ནས་ང་ཚན་རིག་པ་ཅིག་མེད་པ་ང་རང་གི་ཧ་གོ་གི་ཡོད་ར་གང་ཡིན་ལབ་ན

ཚན་རིག་པ་ཅིག་གིས་ཚན་རིག་གི་དཔྱད་སྟངས་ག་འདྲས་ཞིག་རེད་ཤག་ལབ་ནས་ང་རང་དངོས་གནས་དངོས་སུ་ཉམས་མྱོང་ཅིག་བྱུང་བའི་ཐོག་ནས་མ་འོངས་པར་བོད་པའི་སྤྱི་ཚོགས་ནང་ལོགས་ངེད་ཀྱིས་འདི་ག་ལ་ཁ་སྐོང་ག་འདྲ་བྱེད་ཐུབ་འདུག་ལྟ་ཡག་གི་བསམ་བློ། ཏྲེ་སློབ་མ་དྲི་བ་མཐའ་མ་འདི་ཁྱེད་རང་གི་སློབ་མ་ནང་ལོགས་ལ་ཁྱེད་རང་ལ་ལྟ་སྟངས་ག་འདྲས་ཡོད་རེད་ཁྱེད་རང་སློབ་ཁྲིད་གནང་བའི་སྐབས་སུ་དམིགས་བསལ་སྐྱེ་དངོས་ཚན་རིག་དེ་འདྲས་གནང་བའི་སྐབས་སུ་ནི YouTube དང་དེང་དུས་ཀྱི་འཕྲུལ་ཆས་བེད་སྤྱོད་བཏང་ནས་སློབ་ཁྲིད་གནང་གི་འདུག་ཨ་ནི་འདི།